ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ལས་རིམ་འདི་བཀོད་སྒྲིག་གནང་མཁན་རིན་ཆེན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་སྔ་དྲོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་མཇལ་ཁ་སྩལ་ཏེ་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་ལ་དམིགས་བསལ་འབྲེལ་བ་ཡོད་པར་བཀའ་སྩལ་གནང་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ། རྒྱུ་དང། རྒྱ་གར་མ་སུ་རིའི་བོད་ཁྱིམ་དྲུང་ཆེ་བསྟན་འཛིན་ཕྱོགས་གླང་ལགས་དང་འགན་འཛིན་ཟུར་པ་ཚེ་རིང་རྡོ་རྗེ་ལགས་ནས་སུད་སིར་གནས་སྡོད་མ་སུ་རིའི་སློབ་ཕྲུག་རྙིང་པ་ཁག་ཅིག་དང་ཐུག་འཕྲད་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་དྲིན་སྙིང་ལ་བཅངས་ཏེ་འཁོས་བབ་ཀྱི་འོས་འགན་བསྒྲུབ་དགོས་པའི་སྐུལ་མ་གནང་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ས་གནས་སི་ཨེ་ཊལ་བོད་རིགས་སྤྱི་མཐུན་ཚོགས་པའི་བོད་དོན་ཞུ་གཏུག་འབྲེལ་མཐུད་འགན་འཁུར་བ་པ་སངས་བུ་ཁྲིད་ལགས་ཀྱིས་ཁོང་རང་ཉིད་སྒེར་གྱི་འཚོ་བའི་ཆེད་དུ་ལས་ཀ་གནང་དགོས་ཀྱང་དུས་ཚོད་བྱུང་མ་ཐག་བོད་དོན་ཆེད་ལས་འགུལ་སྤེལ་ཕྱོགས་ཐད་ལ་འབད་བརྩོན་གནང་བ་དང་བོད་དོན་ལས་འགུལ་བ་ཞིག་ངོས་ནས་གཙོ་བོ་བློ་ལ་གང་ཞིག་འཛིན་དགོས་མིན་དང་བོད་པའི་གཞོན་སྐྱེས་དང་ད་ལྟ་འཚར་ལོངས་བྱུང་བཞིན་པའི་བོད་ཕྲུག་རྣམས་ལ་བོད་མིའི་ངོ་བོ་ངེས་པར་དུ་བརྟན་པོ་ཞིག་བཟུང་དགོས་པའི་གལ་ཆེའི་རང་བཞིན་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་ཉེ་ཆར་རྒྱ་གར་རྒྱལ་ས་ལྡི་ལིར་འཛམ་གླིང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཚོགས་ཆེན་དེའི་ཐོག་འཛམ་གླིང་གི་དབུ་ཁྲིད་ཤུགས་རྐྱེན་ལྡན་པ་ཕལ་ཆེར་འདུ་འཛོམས་གནང་སྟེ། གོ་ལའི་ཚོང་དོན་གྱི་གནད་དོན་ཁག་ལམ་ལུགས་དང་ལྡན་པ་ཞིག་བསྐྲུན་དགོས་པའི་ཐད། གྲོས་བསྡུར་གནང་ཡོད་ཀྱང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་དང་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མིར་པུ་ཏིན་གཉིས་གཡོལ་ནས་ཕེབས་མེད་པར་བརྟེན་ཚོགས་ཆེན་དེའི་མཇུག་འབྲས་དང་ཞི་ཅིན་ཕིན་གྱིས་ཚོགས་བཅར་མ་ཞུས་པ་བཅས་ཀྱི་ཐད་ལ་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར། ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་སྔ་དྲོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་མཇལ་ཁ་སྩལ་ཏེ་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་ལ་དམིགས་བསལ་འབྲེལ་བ་ཡོད་པར་བཀའ་སྩལ་གནང་བའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེའི་དངོས་ལ་སྙན་སྒྲོན་ཞུ་བ་ཡིན། བོད་རྒྱ་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པའི་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་གཙོ་བོ་བཟུང་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེ་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། འདི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་ཐུགས་དགྱེས་ཚོར་ཆེན་པོ་ཡིས་མཇལ་ཁ་བསྩལ་ཏེ། དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པ་བཀའ་བསྩལ་འདུག། ད་ལོ་མང་པོ་གོང་ནས་ངས་འདི་དབུ་མའི་ལམ་ཟེར་ཡ་དེ་ཅིག་དངོས་གནས་དྲང་གནས། རྒྱ་མིས་དེ་ཅིག་ཐད་ཀར་དགག་པ་རྒྱག་ཡ་མེད་འདྲ་པོ་བཟུམ་ཅིག།

བོད་རྒྱ་དཀའ་རྙོག་ཞི་བའི་ལམ་ནས་སེལ་ཐུབ་པ་དང་བོད་རྒྱ་མི་རིགས་གཉིས་འདྲ་མཉམ་དང་གཅིག་ཕན་གཅིག་གྲོགས་ཀྱི་སྟེང་ལས་མཉམ་གནས་ཡོང་ཆེད་དབུ་མའི་ལམ་གྱི་སྲིད་བྱུས་འདི་བཞིན་ཐོག་མར་གཏོད་གནང་མཛད་ཡོད་ཅིང་བོད་མིའི་ཕྱོགས་ནས་བརྗོད་ན་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་ངོ་བོ་བཅས་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱེད་ཐུབ་པ་དང་རྒྱ་མིའི་ཕྱོགས་ནས་བརྗོད་ན་རྒྱལ་ཁབ་ཀྱི་བདེ་འཇགས་དང་མངའ་ཁོངས་གོང་བུ་གཅིག་སྒྲིལ་སྲུང་སྐྱོབ་བྱེད་ཐུབ་པ་དེ་བཞིན་ཁྱིམ་མཚེས་རྒྱལ་ཁབ་ཁག་དང་ཕྱོགས་གསུམ་པས་བརྗོད་ན་ས་མཚམས་ཁག་ཏུ་ཞི་བདེ་ལྷིང་འཇགས་དང་རྒྱལ་སྤྱིའི་འབྲེལ་ལམ་ཁག་ཞི་བའི་སྒོ་ནས་བྱེད་ཐུབ་པ་ཡོང་རྒྱུ་སོགས་ལ་དམིགས་པ་ཞིག་ཡིན་འདུག། ཐེངས་འདིའི་མཇལ་ཁ་གྲུབ་མཚམས་སུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཀྱིས་ད་རེས་མཇལ་ཁའི་སྐབས ྋགོང་ས་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ལ་བརྟེན་ནས་གྲུབ་འབྲས་ཤིག་ཐོན་རྒྱུ་ཡིན་པ་གང་ཉིད་མཆོག་ལ་ཡིད་ཆེས་ཡོད་པ་བཀའ་གནང་སོང་ཞེས་དང་འདི་ཚེས་བཅུ་བཞི་ནས་བཅོ་ལྔ་བར་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་སྟེ་གཙོ་བོ་དབུས་ས་གཉིས་ལ་ཁྱབ་པའི་ཁྲིམས་སྒྲིག་གཏན་འབེབས་གནང་ཐུབ་པ་བྱུང་བ་ནི་གཟི་བརྗིད་ཡིན་པ་སོགས་གནང་སོང། ཚོགས་པ་དང་སྡེ་ཁག་སུ་ཡིན་ནའང་སྒྲིག་ལམ་གྱི་དགོས་གལ་ཁྲིམས་ཀྱི་དགོས་གལ་རྩ་འཛུགས་ཀྱི་ཡིག་ཆ་ཅིག་དེ་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་བྱས་ནས་བསྐྱར་བཅོས་ཀྱི་སྒྲིག་གཞི་མང་པོ་བཟོས་ནས་ད་རེས་དེ་ང་ཚོ་གཏན་འབེབས་བྱས་ནས་ད་ནས་བཟུང་སྟེ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ས་ཡོངས་རྫོགས་ལ་ཁྱོན་ས་གནས་ཉི་ཤུ་རྩ་བརྒྱད་ཡོད་ད་ལྟ་གསུམ་ཕེབས་ཐུབ་ཡོད་མ་རེད་དབུས་ས་ཡོངས་རྫོགས་ལ་རྩ་བའི་ཁྲིམས་གཅིག་ཡོད་རེད་ང་ཚོ་དེ་ཡིན་ཙང་དེ་ཡར་རྒྱས་ཀྱི་རྣམ་པ་ཞིག་ཆེན་པོ་ཞིག་དང་ང་ཚོ་གྲུབ་འབྲས་ཤིག་ཡིན་བསམ་གྱི་ཡོད་ལྷག་པར་དུ་ང་ཚོའི་ཚོགས་པ་ཚད་ལྡན་ཅིག་བྱེད་དགོས་ན་རྒྱ་གར་གཞུང་ལ་དེབ་སྐྱེལ་བྱེད་དགོས་པ་རེད་དེབ་སྐྱེལ་དེ་ད་ལྟའི་ཆ་ལ་འགྲུབ་བསྡད་ཡོད། ཡང་ཁེ་ན་ཏྲ་ནས་ཕེབས་པའི་ཚོགས་བཅར་བ་སྐལ་བཟང་སྒྲོལ་དཀར་ལགས་ནས་དེ་སྔ་བོད་ཁྱིམ་སློབ་གྲྭའི་དགེ་རྒན་གནང་མྱོང་འདུག་པ་མ་ཟད་ཨི་ཏྲི་ལི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡི་ཐུགས་འགན་བཞེས་འདུག་པ་དང་ཡུ་རོབ་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་ཡི་ཐུགས་འགན་ཡང་བཞེས་པ་སོགས་ཡུ་རོབ་ཁུལ་དུ་ལས་གནས་འདྲ་མིན་གྱི་ཐོག་ནས་སྤྱི་ཚོགས་ཞབས་ཞུ་བསྒྲུབས་ཏེ་ཕྱིས་སུ་ཁེ་ན་ཏྲ་གནས་སྤོས་ཀྱིས་ཁུལ་འདིར་བོད་རིགས་སྤྱི་མཐུན་ཚོགས་པའི་ཤེས་ཡོན་འགན་འཛིན་གནང་མྱོང་འདུག་པ་མ་ཟད། ད་ལྟའི་ཆར་ཁེ་ན་ཏྲ་ཀྲོ་རོན་ཀྲོ་དབུ་མའི་ལམ་གྱི་ཚོགས་གཙོའི་ཐུགས་འགན་བཞེས་མུས་ཡིན་འདུག། ད་ལྟ་ང་ཚོ་གཞོན་སྐྱེས་ཚོ་གིས་ཅིག་དབུ་མའི་ལམ་ལབ་ན་རང་བཙན་རྩོད་ཀྱི་ཡོད་མ་རེད་ལབ་ཡས་ཀྱི་ཐིག་གཅིག་ནང་ལ་ཚང་མ་བསྐུམ་བཞག་གི་འདུག་ཨ། འདི་མ་ཡོང་ཡའི་ཆེད་དུ་འདི་ནང་ལ་བོད་ལོ་བཅུ་ཕྲག་མང་པོ་གི་སྐུ་ལས་ཡོད་པ་དང་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ག་འདྲས་ཡོད་མེད་དང་དེའི་འགྲེལ་བཤད་རྒྱག་ཡས་འདི་ད་ང་རང་གི་ལས་འགན་ཅིག་རྩིས་བྱས་ངས་འགན་འདི་འཁྱེར་པ་ཡིན། ད། ད་ལྟ་ཁྱེད་རང་གིས་གསུངས་པ་ད་ཅི་ལྟར་ན་ཞིག་ང་ཚོའི་བོད་དོན་སྒང་ལ་ད་ཕྱག་ལས་གནང་མཁན་མང་པོ་ཡོད་རེད་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་ན་སོ་སོ་ལངས་ཕྱོགས་ག་རེ་འཁེལ་བ་ཡིན་ན་གུས་བརྩི་ཡོད་རྗེས་སུ་ཡི་རང་ཡོད་ད་ང་རང་འདྲ་བོ་ཆ་བཞག་ན་ད་དབུ་མའི་ལམ་ལས་ཡག་ག་ཅིག་ད་ལྟའི་གི་གནས་སྟངས་ལ་དབུ་མའི་ལམ་ལས་ཡག་ག་ཅིག་ངས་མཐོང་གི་མི་འདུག་དེ་ཡིན་དུས་ད། མ་འོངས་པར་འཛམ་གླིང་འགྱུར་བ་ཞེ་པོ་ཅིག་ཐེབས་པ་ཡིན་ན་སྐད་ཆ་ལོག་ག་རེད་དབུ་མའི་ལམ་འདི་རྡོ་སྒང་ལ་རི་མོ་བྲིས་འགྱོག་ཅིག་མ་རེད་ཡང་གནས་སྟངས་ལ་དཔག་པའི་འགྱུར་བ་ཐེབས་ན་བོད་མི་ལ་ཕན་པའི་ག་རེ་ཅིག་ཡོད་པ་ཡིན་ན་ལམ་ཁ་འགྲོ་ཤག་ཤག་ཡིན་ཡིན་ན།
ཡང་ཨ་མི་རི་ཀ་གནས་སྡོད་བསྟན་འཛིན་འབྱོར་ལྡན་ལགས་ནས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཀྱི་སྐད་ཡིག་ཐོག་སློབ་གཉེར་བྱེད་མུས་ཡིན་འདུག། ད་རེས་དབུ་མའི་ལམ་གྱི་ཚོགས་འདུ་ལ་བཅར་ཏེ་སྲིད་བྱུས་དེ་དང་འབྲེལ་བའི་གནད་དོན་མང་པོ་ཞིག་གི་སྐོར་མཁྱེན་རྟོགས་བྱུང་ལ་ད་དུང་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཧོ་ལན་ནང་གནས་སྡོད་བསྟན་འཛིན་ཚེ་རིང་ལགས་ཀྱིས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཡིག་སློབ་སྦྱོང་བྱེད་བཞིན་འདུག། དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱུས་ལོན་ཡོང་སླད་ང་འདིར་བཅར་བ་ཡིན། ལྷག་དོན་དུ་ད་རེས་ཚོགས་འདུའི་ཐོག་ས་ཕྱོགས་གང་ས་ནས་བོད་པའི་གཞོན་སྐྱེས་མང་པོ་ཞིག་ཕེབས་འདུག་པས་ཁོང་ཚོ་ཡི་བོད་མིའི་འཐབ་རྩོད་དང་འབྲེལ་བའི་བསམ་བློ་འཁྱེར་ཕྱོགས་སོགས་ཀྱི་ཐོག་གོ་བསྡུར་སྦྱང་བཤད་བྱུང་སོང་ལ། ལྷག་དོན་དུ་ང་ཚོའི་འཐབ་རྩོད་ནང་རང་བཙན་དང་དབུ་མ་གཉིས་ཀ་དགོས་རྒྱུ་གལ་ཆེ་ཡིན་པ་དྲན་གྱི་འདུག་ཅེས་གསུངས་བྱུང། གཞན་ཡང Strasbourg གྲོས་འཆར་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རང་བཞིན་ནུས་མེད་དུ་གསལ་བསྒྲགས་བསྐྱངས་པ་ནས་བཟུང། ཕྱི་ལོ་ཉིས་སྟོང་བརྒྱད་བར་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཞིབ་ཕྲའི་འགྲེལ་བརྗོད་གསར་པ་བཟོས་མེད་ཅིང། ཉིས་སྟོང་གཉིས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་དབར་འབྲེལ་མོལ་ཐེངས་བདུན་བྱས་ཡོད་པ་མ་ཟད་ཉིས་སྟོང་བརྒྱད་ལོར་འབྲེལ་མོལ་བདུན་པའི་སྐབས་རྒྱ་ནག་ཕྱོགས་ནས་བོད་མིའི་མངོན་འདོད་ཀྱི་རང་སྐྱོང་གི་གནས་བབ་གསལ་པོ་དགོས་ཞེས་བརྗོད་པ་ལྟར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སུ་གསལ་བའི་མི་རིགས་ས་གནས་རང་སྐྱོང་གི་ཆ་རྐྱེན་རྣམས་བོད་རིགས་ཡོངས་ལ་དངོས་སུ་ལག་བསྟར་བྱེད་ཕྱོགས་ཀྱི་བསམ་འཆར་ཡིག་ཆ་ཞིག་ཕུལ་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་འབྲེལ་མོལ་ཐེངས་དགུ་པའི་སྐབས་རྒྱ་ནག་གཞུང་ལ་སྤྲད་པའི་ཡིག་ཆ་དེ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འགྲེལ་བརྗོད་གསར་ཤོས་དེ་ཆགས་ཡོད་པ་རེད། ད་བར་རྒྱལ་སྤྱིའི་ཚོགས་སྡེ་ཁག་དང་སྒྲིག་འཛུགས་གནད་ཡོད་མི་སྣ་སོགས་ཀྱིས་ཡིག་ཆ་འདི་ནི་ཧ་ཅང་གི་འོས་འཚམས་དང་ཁྲིམས་མཐུན་ཡིན་པའི་བསྔགས་བརྗོད་དང་རྒྱ་ནག་གཞུང་གིས་འདི་ལ་ངོས་ལེན་མ་བྱས་པར་སྐྱོན་བརྗོད་བྱས་པ་མ་ཟད། བོད་རྒྱ་གཉིས་བར་འབྲེལ་མོལ་དགོས་པའི་ནན་སྐུལ་ཡང་ཞུས་མུས་ཡིན་པ་རེད། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཐེ་ཝན་གཞུང་གིས་རྒྱ་ནག་ལ་ཐེ་ཝན་གྱི་ཉེ་འཁོར་དུ་གཏོར་རྒོལ་ཅན་གྱི་དམག་དོན་གྱི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་བྱ་དགོས་པའི་སྐོར་གསུངས་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ཉིན་རོའི་ཏེར་གསར་འགྱུར་ལས་ཁང་གིས་ཐེ་ཝན་རྒྱལ་ས་ཐའེ་པེ་ནས་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་ཐེ་ཝན་ཉེ་འཁོར་དུ་དམག་དོན་གྱི་བྱ་སྤྱོད་ཤུགས་ཆེ་རུ་བཏང་བའི་གནས་ཚུལ་ཐོན་པའི་རྗེས་རེས་གཟའ་ཟླ་བའི་ཉིན་ཐེ་ཝན་གྱི་སྲུང་སྐྱོབ་བློན་ཆེན་གྱིས་རྒྱ་ནག་ལ་གཏོར་རྒོལ་ཅན་གྱི་དམག་དོན་གྱི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་བྱ་དགོས་པའི་ཛ་དྲག་འབོད་སྐུལ་གནང་བའི་སྐོར་བཀོད་འདུག་རྒྱ་ནག་གཞུང་གིས་དམངས་གཙོས་སྐྱོང་བའི་ཐེ་ཝན་དེ་བཞིན་རྒྱ་ནག་གི་མངའ་འོག་ས་ཁུལ་ཞིག་ཏུ་ངོས་འཛིན་བྱེད་པ་མ་ཟད་ཐེ་ཝན་གྱི་བདག་དབང་རྩོད་ལེན་བྱེད་ཐབས་དང་ཆབས་ཅིག་ཐེ་ཝན་ཐོག་ལ་གནོན་ཤུགས་སྤྲོད་ཐབས་སུ་ཉེ་བའི་ལོ་འགའ་ཤས་ནང་རྒྱ་ནག་གཞུང་གིས་རྒྱུན་དུ་ནས་ཐེ་ཝན་ཉེ་འཁོར་དུ་དམག་དོན་བྱ་སྤྱོད་ལག་བསྟར་བྱེད་བཞིན་ཡོད་པ་རེད། ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ཉིན་ཐེ་ཝན་སྲུང་སྐྱོབ་བློན་ཆེན་ལྷན་ཁང་ནས་གསལ་བསྒྲགས་ཤིག་སྤེལ་བའི་ནང་ཕྱི་ཟླ་དགུ་པའི་ཚེས་བཅུ་བདུན་རེས་གཟའ་ཉི་མ་ནས་བཟུང་ཐེ་ཝན་གྱི་ཉེ་འཁོར་གྱི་རྒྱ་མཚོའི་མཁའ་དབྱིངས་ཐོག་ལ་རྒྱ་ནག་གི་དམག་གི་གནམ་གྲུ་བརྒྱ་དང་སུམ་ཅུ་འཕུར་སྐྱོད་བྱས་པ་དང། ད་རེས་ཐེ་ཝན་གྱི་མཁའ་དབྱིངས་སུ་རྒྱ་ནག་གི་དམག་གི་གནམ་གྲུས་ཁྱབ་པ་དེར་ཉེ་བའི་ཆར་རྒྱ་ནག་གི་གནམ་གྲུ་འཕུར་སྐྱོད་ཀྱི་གྲངས་ཀ་མང་ཤོས་ཡིན་པ་གསུངས་འདུག་ད་དུང་ཐེ་ཝན་སྲུང་སྐྱོབ་ལྷན་ཁང་གིས་སྤེལ་བའི་གསལ་བསྒྲགས་ནང་རེས་གཟའ་ཉི་མའི་ཉིན་རྒྱ་ནག་གཞུང་གིས་ཐེ་ཝན་ཉེ་འཁོར་དུ་དམག་གི་གནམ་གྲུ་འཕུར་སྐྱོད་བྱས་པའི་བྱ་སྤྱོད་དེ་ཡིས་ཐེ་ཝན་མངའ་ཁུལ་དང་ཐེ་ཝན་དང་རྒྱ་ནག་སྐམ་ས་གཉིས་ཀྱི་མཚོ་འགག་ནང་གི་བདེ་འཇགས་ལ་ཚབས་ཆེའི་དཀའ་ངལ་གྱི་རྐྱེན་ཞིག་ཡིན་པ་དང། ཐེ་ཝན་མཚོ་འགག་གི་ཁུལ་དུ་ཞི་བདེ་དང་བརྟན་ལྷིང་ནི་མངའ་ཁུལ་དེའི་ནང་གི་ཕྱོགས་ཚང་མར་ཡོད་པའི་རྒྱུན་ལྡན་གྱི་འགན་འཁྲི་ཞིག་རེད། རྒྱ་ནག་དམར་ཤོག་ཚོགས་པའི་དམག་དཔུང་གིས་དམག་དོན་གྱི་སུན་གཙེར་དང་བརྙས་བཅོས་ཀྱི་བྱ་སྤྱོད་དེ་རིགས་མུ་མཐུད་སྤེལ་ཚེ་དེ་ཡིས་ད་ལྟའི་ཛ་དྲག་གི་གནས་སྟངས་ཧ་ཅང་གི་སྡུག་ཏུ་འགྲོ་རྒྱུ་དང་མངའ་ཁུལ་དེའི་ནང་གི་བདེ་འཇགས་གནས་སྟངས་ཇེ་ཞན་དུ་འགྲོ་རྒྱུ་ཡིན་ཞིང་དེར་བརྟེན་ང་ཚོ་ཐེ་ཝན་གྱིས་དེ་དག་གི་འགན་འཁྲི་ཡོངས་རྫོགས་རྒྱ་ནག་གཞུང་གི་དཔོན་རིགས་ཚོར་ཡོད་པར་ངོས་འཛིན་བྱ་རྒྱུ་དང། གཏོར་རྒོལ་ཅན་གྱི་དམག་དོན་གྱི་བྱ་སྤྱོད་དེ་རིགས་རྒྱ་ནག་གཞུང་གི་ཕྱོགས་ནས་འཕྲལ་དུ་མཚམས་འཇོག་བྱ་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏེན་མཆོག་གི་དཔོན་རིགས་ནས་རྒྱ་ནག་གི་ཕྱི་དྲིལ་དཔོན་རིགས་དང་ལྷན་དུ་དོན་ཕན་ལྡན་པའི་གྲོས་མོལ་གནང་ཡོད་པ་རེད་འདུག་དེ་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཕྱི་ཟླ་དགུ་པའི་ཚེས་བཅུ་བདུན་རེས་གཟའ་ཉི་མའི་ཉིན་རོའི་ཊར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང། འཛམ་གླིང་གི་དཔལ་འབྱོར་ཆེ་ཤོས་ཀྱི་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གཉིས་པོའི་དཀའ་ངལ་ཅན་གྱི་འབྲེལ་ལམ་དེ་ཇེ་སྡུག་ཏུ་མི་འགྲོ་བའི་འབད་བརྩོན་བྱེད་བཞིན་པ་ལྟར་ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས་ཇེཀ་སེ་ལི་ཝན་ཞུ་བས་གཟའ་འཁོར་དེའི་ནང་ལྷོ་ཡུ་རོབ་ཀྱི་གླིང་ཕྲན་རྒྱལ་ཁབ་མཱལ་ཏཱ་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་དང་ཐུག་འཕྲད་ཀྱིས་ཆུ་ཚོད་འགའ་ཤས་གྲོས་མོལ་གནང་བའི་སྐོར་རྒྱ་ནག་དང་ཨ་མི་རི་ཀ་གཞུང་གཉིས་པོས་རེས་གཟའ་ཉི་མའི་ཉིན་གསུངས་ཡོད་པར་བཀོད་འདུག། ད་དུང་རེས་གཟའ་ཉི་མའི་ཉིན་ཨ་མི་རི་ཀའི་ཕོ་བྲང་དཀར་པོ་དང་རྒྱ་ནག་ཕྱི་སྲིད་ལྷན་ཁང་སོ་སོས་ཟུར་དུ་སྤེལ་བའི་སྤྱི་བསྒྲགས་ནང་ལ་ཡང་རྒྱལ་ཁབ་གཉིས་པོའི་དཔོན་རིགས་ཕན་ཚུན་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་དང་བཅུ་བདུན་ཉིན་གཉིས་རིང་ཕྱོགས་ལྷུང་མེད་པ་དང་དྲང་བདེན་དོན་ཕན་ལྡན་པའི་གྲོས་མོལ་ཐེངས་མང་བྱས་པའི་སྐོར་བཀོད་ཡོད་པ་རེད། དེ་བཞིན་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇཱོ་བྷའི་ཏན་མཆོག་གི་འཛིན་སྐྱོང་གི་མཐོ་རིམ་དཔོན་རིགས་ཤིག་གིས་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་དེ་སྔ་ལག་བསྟར་བྱས་པའི་དྲག་པོའི་དམག་གི་འབྲེལ་བའི་ལས་གཞི་དེ་བསྐྱར་གསོ་མགོ་འཛུགས་གནང་སྲིད་པའི་སྐོར་གསུངས་ཡོད་ཀྱང་རྒྱ་ནག་གཞུང་གི་དཔོན་རིགས་ངོས་ནས་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་དྲག་པོའི་དམག་མིའི་འབྲེལ་ལམ་བསྐྱར་གསོའི་འདུན་པ་དེའི་སྐོར་ལ་གསལ་བཤད་གང་ཡང་བྱས་མེད་པ་རེད། ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ་སྐུ་ཞབས Jake Sullivan མཆོག་དང་རྒྱ་ནག་ཕྱི་སྲིད་བློན་ཆེན Wang Yi གཉིས་ཀྱི་གྲོས་མོལ་དེ་ནི་ཉེ་བའི་ཆར་གྱི་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་གོ་གནས་རིམ་པ་མཐོ་བའི་དཔོན་རིགས་རིམ་པའི་གྲོས་མོལ་ཞིག་ཡིན་པ་དང།

བསླབ་གྲྭའི་ཐོག་ལ་རེད་ཞེས་ཀྱང་ཐོག་དགོན་སྡེ་ཁག་ལ་འདི་འདྲ་ཐོག་ཧང་སང་ཡག་གི་ཤི་རྒྱ་ཆེན་པོ་བཏང་ནས་ཡོད་རེད་དེ་རྒྱག་རིམ་བྱེད་དགོས་རེད་རེད།
རང་གཞན་ཚང་མས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དྲན་པའི་ཐོག་ནས་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པའི་སྒོ་ནས་བོད་མི་རིགས་ཀྱི་ལ་རྒྱ་སྲུང་སྐྱོབ་གནང་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་འདུག་ཅེས

བོད་སྤྱི་ལ་ཕན་ངེས་ཅེས་རེ་སྐུལ་གནང་པའི་རྗེས་མ་སུའུ་རིའི་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསྟན་འཛིན་ཕྱོགས་གླང་ལགས་ནས་ཁོང་སུད་སིར་ཕེབས་དགོས་པའི་དམིགས་ཡུལ་ངོ་སྤྲོད་གནང་པའི་ལམ་ནས་སློབ་ཕྲུག་སོ་སོའི་འཁོས་འབྱོར་ལ་གཞིགས་པའི་བོད་ཁྱིམ་ལ་དཔལ་འབྱོར་གྱི་རོགས་རམ་དགོས་པའི་སྐུལ་མ་མཛད་སོང། ད་རེས་ཐེངས་ང་དང་པོ་དེ་སུད་སི་ཡུལ་ང་རང་ཚོའི་མ་སུའུ་རིའི་བོད་ཁྱིམ་སློབ་ཟུར་གྱི་ཚོགས་པའི་གིས་གོ་སྒྲིག་བྱས་རྗེས་ད་ལྟའི་མང་པོ་ཅིག་འདུ་འཛོམས་གནང་བཞག་བྱས་ཙང་ང་རང་གིས་སྐོར་ར་རྒྱག་ཡག་དེ་ལས་འགན་ལྟེ་བ་དེ་ནི་ད་མ་སུ་རི་བོད་ཁྱིམ་ཆེད་དུ་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་དེ་རེད། ཡིན་ན་ཡང་ད་ང་འདི་འགྲོ་བའི་སྐབས་དུ་ད་དམིགས་བསལ་གྱི་ཚོར་བ་འདྲ་ག་རེ་བྱུང་ཟེར་ན། ད་འདི་ས་གནས་ག་བ་ཕྱིན་པ་རེད་ཟེར་ན་ཚང་མས་གྲ་སྒྲིག་ཚགས་ཚུད་པོ་ཡག་པོ་བྱེད་ནི་ཞུ་བཞག་ཨ་ནི་སྤྱི་བའི་གི་ལས་དོན་ཐོག་ལ་རྣམ་པ་ཚོ་ཚང་མས་གི་ཨ་ནི་དང་དུ་བླངས་བྱས་ཨ་ནི་ཅིག་གི་འབད་བརྩོན་གནང་ཡས་ད་སྐུ་ལས་སྐྱོན་ཡས་འདི་ཧ་ལས་པའི་ཡག་པོ་རེད། སུད་སི་ཁུལ་བཅའ་བཞུགས་བོད་མི་རྣམས་ཀྱིས་གང་ཅིའི་ཐད་འཐུས་ཤོར་མེད་པའི་ཕྱག་ལས་གནང་གི་ཡོད་པའི་ཚོར་སྣང་བྱུང། དེ་བཞིན་མ་སུ་རིའི་སློབ་ཟུར་རྣམས་ནས་ཀྱང། རང་འགུལ་གྱིས་མ་སུ་རིའི་བོད་ཁྱིམ་ལ་རོགས་རམ་གནང་བཞིན་འདུག་དགའ་པོ་བྱུང་ཅེས། ཨ་ནི་ང་རང་ཚོ་མ་སུ་རིའི་བོད་ཁྱིམ་གྱི་སློབ་ཟུར་དང་ལས་བྱེད་ཟུར་པ་རྣམ་པ་ཚོས་ཀྱིས་ད་ཅིག་གི་བོད་ཁྱིམ་གྱི་ཆེད་དུ་ཨ་ནེ་ཅིག་གི་ཕྲུ་གུའི་སློབ་ཡོན་དང་ཆ་ཤས་གཞན་པ་ལ་རོགས་རམ་གནང་ཡས་འདུག་ཟེར་ན་ཧ་ལས་པའི་ཡག་པོ་ཡོང་གི་འདུག་ཟེར་གྱི་ཡོད། དེ་བཞིན་སུད་སིར་རྟེན་གཞི་བཟུང་བའི་མ་སུ་རིའི་བོད་ཁྱིམ་སློབ་ཟུར་ཚོགས་པའི་འགན་འཛིན་བཀྲ་ཤིས་སྒྲོལ་མ་ལགས་ནས་སུད་སིར་བོད་ཁྱིམ་སློབ་ཟུར་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་བཀའ་དྲིན་རྗེས་དྲན་ཞུ་རྒྱུའི་ཆེད་དུ་ཡིན་ཅེས། ང་རང་ཐོག་ནས་དཔེ་མ་སྲིད་བཀའ་དྲིན་ཆེན་པོ་ཞིག་བྱས་ཡོད་རེད་བ། ཨ་ནི་ང་ཚོ་ཉིས་སྟོང་དྲུག་ནས་བྱེད་ནས་ཨ་ནི་དེ་ང་ཚོ་གི་ད་བོད་ཁྱིམ་གྱི་ཚོགས་པ་ཆུང་ཆུང་ཅིག་འགོ་བཙུགས་རེད། གང་ཡིན་ཟེར་ན་ང་ཚོ་དེ་ལ་ཡོད་བ་གི་ཚང་མ་ང་འདྲ་བོ་རྐྱང་རེད་ཆུང་ཆུང་ནས་འཚར་ལོངས་ཅིག་བྱས་ཨ་ནི་བཀའ་དྲིན་རྗེས་དྲན་བྱེད་ཆེད་དུ་ལ་ཨ་ནི་ང་ཚོའི་གི་ཚོགས་པ་དེ་བཙུགས་པ་རེད། ད་ད་ལྟ་བར་དུ་ལ་ཡག་པོ་འགྲོ་བསྡད་ཡོད་རེད་ཨ་ནི། མཇུག་ཏུ་སློབ་ཟུར་ཁག་ཅིག་ལ་སྤྱི་ཁྱབ་འགན་འཛིན་བསྟན་འཛིན་ཕྱོགས་གླང་ལགས་ནས་འཁོས་དཔག་འོས་འགན་སྒྲུབ་དགོས་པའི་འབོད་སྐུལ་མཛད་པའི་སྐབས་ཚོར་བ་ཇི་བྱུང་བཀའ་འདྲི་ཞུ་སྐབས་པ་སངས་ལགས་ནས་དགོངས་ཚུལ་འགྲེལ་བརྗོད་གནང་དོན་དུ།
སོ་སོ་ཡིན་ན་ཡང་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་སོ་སོ་ལ་སློབ་སྦྱོང་བྱ་བའི་གོ་སྐབས་རག་ཙང་ཨ་ནི་སོ་སོ་གཅིག་ཀྱང་རྐང་པ་སྒང་ལངས་ཚར་བའི་མཇུག་ལ་སོ་སོ་བོད་པ་ཡིན་པ་དེ་མ་བརྗེད་ཡ་དང་སོ་སོ་བོད་མི་ཡིན་པའི་དེ་སྙིང་ལ་བཅངས་བྱས་ཨ་ནི་ག་བ་ཡིན་ན་འགན་ཆུང་ཙམ་ཞིག་ཞུས་ཏེ་ཨ་ནི་ལས་འགན་བཞེས་ཆེད་ངས་དེ་ཞུ་འདོད་ཡོད་ཞུས་ཡ་ཡིན།
ཡང་སློབ་ཟུར་སྤྱི་འཐུས་ཟུར་པ་གང་ཤོད་ཚང་ངག་དབང་ལགས་ནས་དགོངས་ཚུལ་གསུངས་དོན་དུ། ད་བསྡད་ཡག་གལ་ཆེ་ཤོས་འདྲ་པོ་འདི་ད་མ་སུ་རིའི་བསླབ་གྲྭ་འདི་ཐོག་མར་རང་ནི་ད་སྐྱབས་མགོན་རིན་པོ་ཆེ་ཡི་དགོངས་པ་རྒྱ་ཆེན་པོ་ཞེ་པོ་ཅིག་བྱེད་ནི་ཨ་ད་ལྟ་བར་དུ་གང་འདི་གང་ཅིའི་ཐོག་ནས་འདི་བསླབ་གྲྭ་གི་དགོངས་པ་བཞེས་སྟངས་ཐོག་ད་ད་ཡག་པོ་ཡོག་རེད་སྐྱབས་མགོན་རིན་པོ་ཆེ་ཡི་དགོངས་པ་བཞེས་དོན་དང་བོད་མིའི་སྒྲིག་འཛུགས་ཀྱི་ཐོག་ལ་ད་བཀའ་དྲིན་རྗེས་དྲན་ཐོག་ལ་ཨ་ནི་དགོངས་པ་བཞེས་རྒྱུ་འདི་གལ་ཆེན་པོ་ཤོས་ཅིག་མེད་འགྲོ་བསམ་གྱི་འདུག།
སློབ་ཟུར་སུད་སི་དང་ལེགས་ལྡན་ཤིས་ཀྲང་བོད་རིགས་ཚོགས་པའི་ཚོགས་གཞོན་བསྟན་འཛིན་དབང་འདུས་ལགས་ནས་དགོངས་ཚུལ་གསུངས་དོན་དུ། དེ་བསླབ་ཁྲིད་སློབ་སྦྱོང་བྱས་ཏེ་མ་སུ་རི་གི་བོད་ཁྱིམ་སློབ་གྲྭའི་གི་ཐུགས་རྗེ་བཀའ་དྲིན་དང་ཐང་ཞིག་གི་ལྟ་ཇི་འགང་སྦྱིན་བདག་གནང་མྱོང་ཡོད་རེད་པ། ད་འདི་མེད་པས་ན་ང་ཚོས་བོད་སྐད་ལ་ད་ནང་ལོགས་ལ་ང་ཚོས་སློབ་སྦྱོང་རག་གི་མ་རེད་པ། ད་ད་ལྟ་སོ་སོ་ཡག་ལས་ཞིག་དུས་གང་ཐག་སོ་སོ་གི་ཡ། ཡ། ད་དེ་ད་ག་སོ་སོ་གི་ཁོང་ཚོས་གི་སྙེ་མ་ལ་སོ་སོས་རོགས་པ་བྱེད་ཀྱོག་མི་སུ་འདྲ་བཞིན་པ་ཡིན་ན་ཡ། དེ་ནང་བཞིན་གི་སོ་སོ་གི་ཕག་དེ་སོ་སོ་གི་བྱས་ཏེ་སོ་སོ་གི་ད་རྩ་བའི་གི་ལས་འགན་འདྲ་བོ་ཆགས་དེ་གི་ཡོད་རེད་པ།
ཡང་ཤ་བ་ཚེ་རིང་དོན་གྲུབ་ལགས་ནས་ཁོ་པས་རོགས་རམ་གནང་བཞིན་པའི་སྐོར་ལ་འགྲེལ་བརྗོད་འདི་འདྲ་ཞིག་གནང་གི་འདུག། ད་དཔེ་རུ་ཆ་བཞག་ན་ང་ཚོའི་རིག་གཞུང་འདི་རྩ་ཆེན་པོ་ཡིན་ཙང་འདི་མ་ཉམས་གོང་འཕེལ་བྱེད་རྒྱུ་འདི་ང་ཚོའི་དེ་ལས་འགན་ཡིན་པ་སོང་ཙང་འདི་གི་གཙོ་བོ་དེའི་ཆེད་དུ་ཡིན། ཉིས་སྟོང་བཅུ་བཞི་ནས་གནང་རེད། ལགས་འོང་ཉིས་སྟོང་བཅུ་བཞི་ནས་ཡིན། ལོ་རེ་ག་ཚོད་གནང་གི་ཡོད་པས། ལོ་རེ་རེར་སུམ་བརྒྱ་ཅན་དེ་མིན་པར་གཞན་དག་ཡང་ད་ལྟ་སློབ་གྲྭ་གཅིག་ད་ཁོ་རང་ཚོའི་སློབ་གྲྭ་ཐོན་ཚར་ནས་འཛིན་གྲྭ་བཅུ་གཉིས་ལ་བྱས་ཕྱིར་བར་སྐབས་མཐོ་སློབ་འགྲོ་བཞིན་པ་དེ་ལ་ཡང་ད་ལྟ་བྱས་ནས་ཉིས་སྟོང

དེ་མིན་མ་སུ་རིའི་སློབ་ཟུར་གྱི་ཁྲོད་ནས་སློབ་ཕྲུག་སུམ་ཅུ་ཙམ་ལ་རོགས་རམ་ཞུ་རྒྱུའི་ཁས་ལེན་ཞུས་འདུག་སྤྱི་ཁྱབ་འགན་འཛིན་མཆོག་སུད་སི་ནས་འགོ་བཙུགས་ཏེ་རིམ་པས་ཧྥ་རན་སི། སྦེལ་ཇམ་ཨི་ཏ་ལི་ཇར་མ་ནི་ཁུལ་ཕེབས་རྒྱུའི་འཆར་གཞི་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
ཐེངས་འདིའི་བཅར་འདྲི་ལེ་ཚན་ནང་ཨ་མི་རི་ཀའི་ས་གནས་སི་ཨ་ཊལ་བོད་རིགས་སྤྱི་མཐུན་ཚོགས་པའི་བོད་དོན་ཞུ་གཏུག་འབྲེལ་མཐུད་འགན་འཁུར་བ་པ་སངས་བུ་ཏི་ལགས་ཀྱིས་ཁོང་རང་ཉིད་སྒེར་གྱི་འཚོ་བའི་ཆེད་དུ་ལས་ཀ་གནང་དགོས་ཀྱང་དུས་ཚོད་བྱུང་མ་ཐག་བོད་དོན་ཆེད་ལས་འགུལ་སྤེལ་ཕྱོགས་དེ་ལ་འབད་བརྩོན་གནང་བ་དང་བོད་དོན་ལས་འགུལ་བ་ཞིག་གི་ངོས་ནས་གཙོ་བོ་བློ་ལ་གང་ཞིག་འཛིན་དགོས་མིན་དང་བོད་པའི་གཞོན་སྐྱེས་དང་ད་ལྟ་འཚར་ལོངས་བྱུང་བཞིན་པའི་བོད་ཕྲུག་རྣམས་ལ་བོད་མིའི་ངོ་བོ་ངེས་པར་དུ་བརྟན་པོ་ཞིག་བཟུང་དགོས་པའི་གལ་ཆེའི་རང་བཞིན་བཅས་སྐོར་ལ། གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་ལྷན་རྒྱས་སྐུ་ཁམས་བཟང། ཨ་རི་ས་གནས་སི་ཡཱ་ཊལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་བོད་དོན་ཞུ་གཏུག་འབྲེལ་མཐུད་འགན་འཁུར་བ་པ་སངས་བུ་ཏི་ལགས་བོད་དོན་ཐད་ལ་ནམ་ཞག་རྒྱུན་དུ་ནས་ཕྱག་ལས་གནང་བསྡད་མཁན་ཅིག་རེད་ཤག་ད་དེ་རིང་འདིར་ཁོ་རང་གིས་བོད་དོན་ལས་འགུལ་བ་གཅིག་གི་ངོས་ནས་ལས་འགུལ་སྤེལ་ཕྱོགས་ཐད་ལ་བཀའ་མོལ་གནང་གི་རེད། ཐོག་མ་དེ་ད་ཁྱེད་རང་དྲ་ཐོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཀའ་མོལ་གནང་ག་ཕེབས་པར་འཚམས་འདྲི་ཞུ་གི་ཡིན། ལགས་སོ་ལགས། པ་སངས་བུ་ཏི་ལགས་ད་ཐོག་མ་དེ་ཁྱེད་རང་གིས་སོ་སོ་སྒེར་གྱི་ཕྱག་ལས་ག་རེ་ཞིག་གནང་གི་ཡོད་ན། འོ་དེའི་ཐད་ལ་ཅིག་གསུང་རོགས་གནང། དེ་ནས་བོད་དོན་ཐད་ལ་ཕྱག་ལས་གནང་དུས་ཙམ་པ་ཁྱེད་རང་གིས་དུས་ཚོད་ཇི་འདྲའི་བཟོ་ཞིག་སྟོན་གྱི་ཡོད་ན། ལགས་སོ་ལགས།

ལགས་འོང་ད་ཁྱེད་རང་གི་མཐོང་ཚུལ་ལ་ད་ལྟ་བོད་དོན་ཐད་ལ་ཕྱག་ལས་གནང་དུས་ཙམ་པ་ལ་ལས་འགུལ་བ་ཅིག་གི་ངོས་ནས་ག་རེ་གནང་དགོས་ཡག་དེ་གལ་ཆེ་ཤོས་རེད་དོ། དེ་ཁོང་ཚོའི་ད་གར་བཞུགས་ར་ས་གནས་ཀྱི་སྐུ་ཚབ་འདྲ་བོ་ཞིག་ཆགས་ཀྱི་ཡོད་དུས་མི་གཉིས་གསུམ་ཞིག་རེད་ད་གཙོ་བོ་གཙོ་བོ་དེ་ང་རང་གི་ངོས་ནས་ཞུ་བ་ཡིན་ན་བོད་མི་མི་རེ་ངོ་རེ་ནས།

ཅི་སྟེ་སྲིད་མི་ཡིན་པའི་ཞོར་ལ་སངས་རྒྱས་མ་རེད་ང་ཚོ་ཚང་མ་མི་རེད་མི་ལ་ཅིག་ག་རེ་ཡིན་ནའི་ཀྱི་ནོར་འཁྲུལ་ཡོད་ངེས་པ་རེད་ཨང་བྱས་ཙང་འདི་ཡང་ཆུང་ཆུང་ཆུང་ཆུང་ཆོལ་ཁ་ཆོས་ལུགས་དང་དེ་ལ་ཆུང་ཆུང་ཆུང་ཆུང་ལ་མགོ་མ་གཏོང་བ་ཆེ་ཆེ་ས་ནས་བུད་ད་ག་རེ་ཞུ་དགོས་རེད་རྡོག་རྩ་གཅིག་སྒྲིལ་གྱི་ངང་ནས

མིག་དཔེ་གཅིག་སྟོན་ཐུབ་ནའང། མ་འོངས་པར་ཁོང་ཚོའི་ཡང་ནང་གི་ཡལ་ག་ཕ་མ་ལགས་དེ་འདྲས་བྱེད་ཀྱི་འདུག་བསམ་ནས་ནི། ཡང་དེ་དང་འབྲེལ་བའི་གི་བོད་དོན་ལ་ཡང་ཅིག་ཤུགས་ཅིག་རྒྱག་རོགས་ཞེས་ནའང། ཆུང་བ་དེ་ཚོ་ལ་ཅིག་གི། ག་རེ་ཞུ་དགོས་རེད་ད། མཉམ་དུ་ཁྲིད་འགྲོ་ཆེད་འདི་ཅིག་བྱེད་ཐུབ་ན་བསམ་པའི་རེ་བ་དེ་འདྲ་ཞིག་ཞུ་གི་ཡོད་ལ། ལགས་འོང། ད་ཐ་མ་དེ་ཁྱེད་རང་གིས་ང་རང་ཚོའི་བོད་པ་གཞོན་སྐྱེས་དང་ད་ལོ་ན་ཆུང་ཆུང་ཕྲུ་གུ་ཚོ་ལ། བསླབ་བྱ་ཞིག་བསླབ་པ་ཡིན་ནའི་རེད་ད་ལན་ག་རེ་ཞིག་སྤྲད་ཡོད་ནའང།

རྒྱུན་གཏན་ནས་ཡོད་པ་ཡིན་ན་ཨ་ནི་ཏན་ཏན་ས་ཆ་ག་བ་ལ་ཕེབས་པ་ཡིན་ནའི། ཕྱག་ལས་ག་རེ་གནང་བ་ཡིན་ནའི་སློབ་སྦྱོང་ག་རེ་གནང་བ་ཡིན་ནའི། ཁྱད་པར་ཡོད་རེད་བསམ་གྱི་མི་འདུག་སེམས་པ་ལ་དེ་ཡོད་པ་བྱས་དེ་ཡོད་པ་ཙམ་མ་ཡིན་པ་ཡང་དེ་གི་ཐོག་ལ་མཉམ་དུ་ཞར་དང་ཞོར་ལ་སོ་སོའི་གྱི་བོད་དོན་སྐོར་ལ་ཕྱག་ལས་ག་རེ་གནང་ཐུབ་ཀྱི་འདུག་ག་འདྲས་བྱས་ནས་ལས་འགུལ་འདི་ལ་མཉམ་ཞུགས་གནང་ཐུབ་ས་རེད། ད་དེང་དུས་དེ་ལྟར་བྱེད་ཀྱི་ག་བ་ཡིན་ནའི་འདྲ་རྒྱ་གར་ཡིན་ནའི་འདྲ་ག་བ་ཡིན་ནའི་འདྲ་དེང་སང་དེང་དུས་འཕྲུལ་ཆས་དང་གི་དུས་ཚོད་དང་ཚན་རིག་གི་དུས་ཚོད་ཡིན་དུས་ཚང་མ་གཅིག་ལས་གཅིག་སློབ་སྦྱོང་ཡག་པ་ཨ་ནི་མཐུན་རྐྱེན་བཟང་བ་དེ་ཡོད་དུས་མཐུན་རྐྱེན་དང་གོ་སྐབས་དེ་འདྲའི་ཡག་པོ་ཡོད་དུས་སློབ་སྦྱོང་ཡག་པོ་གནང་བ་དང་དེ་མཉམ་དུ་ལ་ཨ་ནི་སློབ་སྦྱོང་དེ་བེད་སྤྱོད་བཟང་པོ་ཞིག་གཏོང་ཡས་ཅིག་མི་བཟང་པོ་ཞིག་ཡོང་ཐུབ་ཡས་ཅིག།

དཔྱད་བརྗོད་གླེང་སྟེགས་ཀྱི་ལས་རིམ་ནང་ད་ད་ལྟ་ཕྱི་ཟླ་དགུ་པའི་འདིའི་ནང་ལོགས་ལ་གཅིག་ཡང་རྒྱལ་སྤྱི་ཁྱོན་ཡོངས་ནང་ལོགས་ལ་གཅིག་ད་བྱུང་ཁུངས་རིམ་པ་མང་པོ་ཅིག་བྱུང་བའི་ནང་ལོགས་ནས་ད་ཚང་མས་ཀྱི་དོ་སྣང་རེད་གསར་འགྱུར་བརྒྱུད་ལམ་ཁག་གི་ཐུགས་སྣང་བྱེད་ས་གཅིག་འདི་ད་ད་ལྟ་ཉེ་ཆར་ཚེས་དགུ་དང་བཅུ་བཅས་ཉིན་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལོགས་ལ་དེ་འདྲ་ད G20ཞེས་པའི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་རྒྱལ་ཁབ་ཀྱི་ཚོགས་ལྷན་ཚོགས་ཅིག་དེ་འདྲས། སྐོང་ཚོགས་བྱས་པ་དང་མཇུག་ཡང་བསྒྲིལ་བས་ཀྱི་གནས་ཚུལ་ཐོན་ཡོད་རེད། ཨ་ནི་དེ་རིང་གི་ད་ལས་རིམ་འདིའི་ནང་ལོགས་ལ་ཚོགས་འདུ་འདི་གི་གནད་འགག་རེད་ལྷག་པར་དུ་ད་ད་ལྟའི་དུས་འདིར་རྒྱལ་ཁབ་ཀྱི་འཛམ་བུ་གླིང་གི་ཕྱོགས་གཅིག་ལ་དམག་འཁྲུག་འགྲོ་བཞིན་པས་ཀྱི་གནས་བབ་རེད་ཕྱོགས་གཞན་གཅིག་ལ་ཅིག་ད་རྒྱལ་ཁབ་མང་པོ་གཅིག་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་བའི་གནས་ཚུལ་ད་ཇེ་སྡུག་ཏུ་འགྲོ་བཞིན་པ་རེད་ཕྱོགས་གཞན་གཅིག་ལ་ད། རྒྱ་ནག་གཙོས་པའི་ཀྱི་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་ཅིག་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཀྱི་ད་ཁོར་ཡུག་དེ་འདྲའི་ཅིག་ནང་ལོགས་ལ་ད་ལྟ G20 ཚོགས་འདུ་དེ་གནད་འགག་ད་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དང་ལྷག་པར་དུ་ད་ད། G20། འདིའི་གི་གལ་འགངས་ཀྱི་ད་གཞི་རྩ་གཅིག་ཚད་གཞི་གཅིག་བཞག་པ་ཡིན། ཚད་གཞི་བཞག་ཡའི་གི་གནས་ཚུལ་དེ་ལ་གཟིགས་པ་ཡིན་ན། ད་ད་ལྟ G20ནང་ལོགས་ལ་ཡོད་པའི་གི་རྒྱལ་ཁབ་ད་ཉི་ཤུ། འདིའི་གི་མི་འབོར་འདི་ད་འཛམ་བུ་གླིང་ནང་ལོགས་ཀྱི་འཛམ་བུ་གླིང་འདི་དུམ་བུ་གསུམ་ལ་བཏང་བ་ཡིན་ན་དུམ་བུ་གཉིས་གི་མི་འབོར་ཆགས་ཡོང་དུས་རང་བཞིན་གྱིས་ད། G20 ཚོགས་འདུ་འདིའི་ནང་ལོགས་ལ་ཅིག་ཐག་ཆོད་རེད་གྲོས་བསྡུར་རེད་བསྒྲགས་གཏམ་ག་རེ་སྤེལ་བ་འདིས་ཀྱི་ཧ་ལམ་འཛམ་བུ་གླིང་གི་མི་འབོར་བརྒྱ་ཆ་བདུན་ཅུ་ལྷག་ལ་ཁྱད་པར་དང་ཤུགས་རྐྱེན་ཅིག་ཐེབས་ཀྱི་ཡོད་དུས་རང་བཞིན་གྱིས་གནད་འགག་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་དེའི་མཉམ་དུ་ད་རྒྱ་ནག་གི་སྲིད་འཛིན་ད་རེས་ཀྱི་ཚོགས་འདུ་འདིའི་ནང་ལོགས་ལ་མ་ཕེབས་པའི་ཀྱི་གནས་ཚུལ་ཁག་ཅིག་ཨ་ནི་ད་རེས་ཀྱི་དཔྱད་བརྗོད་གླེང་སྟེགས་ཀྱི་ལས་རིམ་འདིའི་ནང་གླེང་མོལ་ཞུ་ཡས་ཡིན་ཨ་ནི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ལྟ་གོང་དུ་བསྟན་འཛིན་བདེ་སྐྱིད་ལགས་བྱོས་ཤིང་ངོ་སྤྲོད་གནང་བ་ནང་བཞིན་བྱས་བྱས་ད་ད་ལྟ་གཙོ་བོ་དེ G20ཞུ་ཡས་ཀྱི་དཔལ་འབྱོར་ཡར་ཐོན་གྱི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་གནད་དོན་འདིའི་སྐོར་ལ་ཡང་བཀའ་མོལ་མ་ཞུས་གོང་ལ་ཡང་འཛམ་བུ་གླིང་ནང་ལོགས་ལ་ད་མཐུན་ཚོགས་གལ་གནད་ཆེ་བ་མང་པོ་ཞིག་ཡོད་པའི་ནང་ནས G20ཞུ་བའི་རྒྱལ་ཁབ་ཉི་ཤུའི་གི་སྒྲིག་འཛུགས་འདི་གལ་གནད་ཆེ་ཆུང་ག་འདྲ་ཞིག་ཆགས་ཀྱི་ཡོད་རེད། འདི་ང་ཚོ་ཁྱད་པར་རོབ་ཙམ་ཞུ་གི་ཡིན་དང་པོ་དེ་ལ་ཡ་འཛམ་བུ་གླིང་ནང་ལོགས་ལ་ད་གཅིག་ནས་ཨ་མི་རི་ཀ་དང་གཉིས་ཐད་ནས་ད་སྔ་མོ་ཡིན་ན་ར་ཤི་ཡ་ཡོད་རེད་ད་དེང་སང་རྒྱ་ནག་ཨང་གཉིས་པ་ན་ཡ་ད་འཛམ་གླིང་ཐོན་སྐྱེད་ཀྱི་ནང་ལོགས་ལ་ཡ་ད་ག་འདྲ་སྟོབས་ཆེ་ཤོས་རེད་པོ་ཆགས་འགྲོ་གི་དེ་གཉིས་གཉིས་ཀྱི་སྣེ་ཁྲིད་པའི་འོག་ལ་ཡ་ད་འཛམ་བུ་གླིང་ནང་ལོགས་ལ་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུ་གཅིག་ཡོད་རེད་ད་ནམ་རྒྱུན་ལྷན་ཚོགས་གཅིག་ཡོད་རེད་ད་ག་ནང་བཞིན G20ཞུ་ཡས་ཀྱི་ད་འཛམ་བུ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུ་ཚོགས་ཡས་ཀྱི་ད་ད་ནང་བཞིན་ལྷན་ཚོགས་གཅིག་ཡོད་རེད་ད་འདི་ད་དེ་མཚུངས་ཀྱི་ཡ་ད Brics ཞུ་ཡས Brazil Russia རྒྱ་གར་རྒྱ་ནག South Africa སྔ་མོ་ཡིན་ན South Africa ཡོད་མ་རེད་དེ་དུས Brics ཞུ་གི་འདུག། ད་ཡིན་ནའི་དེ་གཞུག་གུ་དེ་སྒྲིག་འཛུགས་གཅིག་ཆགས་པ་རེད་གང་ལྟར་སྟོབས་ཆེན་རྒྱལ་ཁབ་ཆེ་བ་ཆེ་བ་དེ་འདྲའི་ད་འདུག་པ་ཡང་མཐུན་ཕྱོགས་ཀྱི་རྒྱལ་ཁབ་དེ་འདྲའི་ད་ནམ་རྒྱུན་ཐབས་བྱུས་དང་སྲིད་དོན་རིག་པའི་ཐོག་ནས་ཡང་དུ་བ་མཐུན་ཚོགས་དེ་འདྲ་མང་པོ་ཡོང་གི་ཡོད་རེད་དེ་ཡིན་ནའི G20ཞུ་ཡ་འདི་དཔལ་འབྱོར་རང་གི་ཐོག་ནས་འཛམ་བུ་གླིང་ལ་ཡ་ད་དཔལ་འབྱོར་གྱི་ཡར་ཐོན་ཅན་གྱི་ཡུལ་གྲུ་དེ་ཚོའི་གི་སྲིད་ཇུས་འཛིན་སྟངས་འཛམ་བུ་གླིང་གིས་གདོང་ལེན་བྱེད་དགོས་པའི་གནད་དོན་དེ་ཚོ་ལ་ཡང་མཉམ་རུབ་ཀྱིས་གདོང་ལེན་ག་འདྲ་བྱེད་ཀྱི་ཡིན་པ་དེ་འདྲའི་གི་བཀའ་མོལ་གནང་ཡ་གཅིག་ཆགས་འགྲོ་གི་ཡོད་རེད་ད་ཇི་ད་ལྟ G20ཞུ་ཡ་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་འདི་སྐབས་གཅིག་ལ་ཡང་གནད་དོན་ཤེས་པ་ཚོས་གི་སྟོབས་ཆེན་རྒྱལ་ཁབ་བདུན་གི་ཤུགས་རྐྱེན་དང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཤུགས་རྐྱེན་སྐོར་ལ་ཡང་ཚོགས་འདུ་གནང་བྱས་བཀའ་མོལ་གནང་མཁན་དེ་འདྲ་ཡོང་གི་ཡོད་རེད་དེའི་ནང་ལ་བཀའ་མོལ་གནང་པའི་སྐབས་ལ་ཡང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ད་ལྷན་ཚོགས་འདི་གནད་འགག་ཆེ་བ་ཅིག་ཅིག་ཡོངས་ཁྱབ་ཆེ་བ་ཅིག་ཡིན་ད་ཡིན་ཨ་ནི་དཔལ་འབྱོར་ཐོན་ཁུངས་ཀྱི་ཐོག་ནས་རེད་ད་གིན་གོང་དུ་བསྟན་འཛིན་ལགས་ངོ་སྤྲོད་གནང་བ་བཞིན་འཛམ་བུ་གླིང་མི་འབོར་གྱི་ཆ་ནས་ཞུ་བ་ཡིན་ན་ཡང་མི་འབོར་བརྒྱ་ཆ་དྲུག་ཅུ་བདུན་ཅུ་འདི་འདྲ་ཅིག་ལ་ཡ་ཁྱབ་འགྲོ་གི་ཡོད་དུས་ཁོ་གནད་འགག་རང་བཞིན་གྱིས་ཆེ་བ་ཆགས་འགྲོ་གི་ཡོད་རེད་ད་ད་ལོའི་གི G20ལྷན་ཚོགས་འདི་ད་གལ་གནད་ཆེན་པོ་ཅིག་དང་ཨ་ནི་ཅིག་ལོ་རྒྱུས་ཀྱི་དོན་སྙིང་ཅིག་ལ་ཡ་ངོས་འཛིན་གནང་དེ་ཡ་ཅིག་ཆགས་འགྲོ་གི་འདུག་ད་འདི་རྒྱུ་མཚན། ཁ་ཁ་ཤས་ཤིག་ཡོད་རེད་ད་དེ་ནང་དང་པོ་དེ། རྒྱ་གར། རྒྱ་གར་གྱི་ད་ད་ལོའི་ཚོགས་གཙོའི་གི་རེས་མོས་ཀྱི་འཁོར་རེས་དེ་ཆགས་འགྲོ་གི་ཡོད་དུས་ཙམ་པ་རྒྱ་གར་གྱིས་ད་ལོ་འཛིན་སྐྱོང་གནང་པའི་སྐབས་ལ་ཡང་ཕྱག་ལས་གནང་སྟངས་དེ་ལ་ཡང་མང་པོ་ཅིག་གིས་བསྟོད་བསྔགས་གཏོང་མཁན་ཡང་དེ་འདྲ་བྱུང་བ་རེད་ད་དེ། ཕྱོགས་གཅིག་ནས་རྒྱ་གར་རང་གི་ནི་ཆབ་སྲིད་ཀྱི་གནས་བབ་རེད་དཔལ་འབྱོར་གྱི་གནས་བབ་རེད་རྒྱལ་ཁབ་ཀྱི་ངོ་བོ་དེ་འཛམ་བུ་གླིང་ནང་ལོགས་ལ་ཡང་ག་འདྲས་ཅིག་ལ་ཡང

ཅིག་དོ་སྣང་བྱེད་དགོས་ཡ་ཅིག་ཆགས་སོང་ཟེར་ཡ་ཅིག་གནད་དོན་དབྱེ་ཞིབ་པ་ཚང་མ་ལོག་གིས་གསུང་གི་ཡོད་དཔེར་ན་ཞིས་ཅིན་ཕིང་མ་ཡོང་བ་ད་ག་རང་རྒྱ་གར་ལ་ཡ་ཞེ་པོ་ཅིག་གི་ད་ངོས་ལེན་ཐོབ་ཡ་གི་གཞི་རྩ་ཅིག་ལ་གྱུར་སོང་ཞིས་ཅིན་ཕིང་མ་སླེབས་པ་འདི་སྐྱོན་ཞེ་པོ་ཅིག་རྒྱབ་པ་རེད་བྱས་བྱས་རྒྱ་ནག་རང་ཉིད་ལ་ཡ་སྐྱོན་ཞེ་པོ་ཅིག་རྒྱབ་པ་རེད་བྱས་བྱས་དེ་འདྲས་ཀྱི་བཀའ་མོལ་བྱས་བྱུང་བ་རེད་གཉིས་པ་དེ་ལ་གྲུབ་འབྲས་ཆེ་ཤོས་དེ་ལ། ད་ལྟ African Union འདི་ཨ་ཧྥེ་རི་ཁའི་མཐུན་ཚོགས་འདི G20གི་ཚོགས་མི་ནང་ལོགས་ལ་ཡང་འཛུལ་ཞུགས་བྱས་བཅུག་ཡ་དེ་འདི་འཛུལ་ཞུགས་བྱས་བཅུག་པ་རེད་བྱས་ཐུབ་པ་རེད་ད་ག་རང་ལ་ཡང་ཨ་ནི་བསམ་བློ་མང་པོ་བཏང་དགོས་ཀྱི་ཡོད་རེད་ཨ་ནི་རྒྱ་གར་གྱིས་ཚོགས་གཙོའི་འགན་འཁྱེར་དུས་ཙམ་པ་ཚོགས་མི་ཚོས་ཀྱི་དེ་ལ་ཡང་མོས་མཐུན་ག་འདྲ་ས་གནང་གི་ཡོད་མེད་གནད་ག་འདྲ་ས་འཁྲི་གི་ཡོད་མེད་དེ་གས་དེ་ལ་ཡང་ཞེ་པོ་ཅིག་རག་ལས་ཀྱི་ཡོད་དུས་འདི་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་རེད་ཟེར་དེ་མ་འོངས་པ་འཛམ་བུ་གླིང་ལ་ཡང་ད་མིའི་རིགས་སུ་གྱུར་པ་ཚོ་ལ་ཡང་ད་འདི་ཞབས་འདེགས་རླབས་ཆེན་ཞིག་ཆགས་ཀྱི་རེད་ཟེར་ཅིག་གང་ཡིན་ཟེར་ན་ཨ་ཧྥེ་རི་ཁ་འདི་འཛམ་བུ་གླིང་ནང་ལོགས་ལ་དཀའ་ངལ་ཡོད་པའི་གི་ཡུལ་གྲུ་མང་ཤོས་ཅིག་གི་ཕ་གའི་གླིང་ཕྲན་འདིའི་ནང་ལ་ག་དུས་ནས་ཟུར་དུ་ལྷག་བསྡད་པ་འདི་བདག་པོ་བརྒྱབ་པ་བཟོ་འདྲ་ཅིག་བྱས་དུས་ཙམ་པ་འགོ་ཁྲིད་ཅིག་གི་དཀའ་ངལ་ཡོད་པའི་ཡུལ་ལུང་ཅིག་ནང་ལོགས་ལ་ཡང་ཤུགས་རྐྱེན་སྤྲད་ཡ་འདི་ཞེ་པོ་ཅིག་གནད་འགག་ཆགས་བསྡད་པ་རེད་ཟེར་དོན་ཚན་གཅིག་འདི་ཆགས་བསྡད་ཀྱི་འདུག་ད་གྲུབ་འབྲས་ཀྱི་ཆ་ནས་ཞུས་པ་ཡིན་ན། རྒྱ་གར་དང Middle East ཟེར་དུས་ཙམ་པ་དབུས་ཤར་ཡུལ་གྲུ་ཁག་ཁ་ཆེའི་ཡུལ་གྲུ་དེ་གས་འདི་དཔེར་ན

ཆབ་སྲིད་ཀྱི་འགོ་ཁྲིད་ཚོ་དང་ཁོང་ཚོའི་ཐབས་ཇུས་ལ་ཡ་དམ་བཅའ་ཞུས་པ་རེད་ཟེར་ཡ་ཅིག་བཤད་ཀྱི་ཡོད་རེད་ད་དེ་ག་རེ་བྱས་ནས་རེད་ཟེར་ན། རྒྱ་ནག་གིས་སྔོན་མ Belt and Road Initiative ཞེས་འཛམ་བུ་གླིང་ནང་ལོགས་སྐད་རགས་ནང་བཞིན་བྱས་བྱས་ཚོང་དོན་གྱི་དར་གོས་འགྲུལ་ལམ་ཅིག་བཟོ་གི་ཡིན་ཟེར་ལབ་ར་རྒྱུད་གཅིག་ལམ་གཅིག་ཟེར་དེ་སླར་གསོ་བྱེད་ཀྱི་ཡིན་ཟེར་ལབ་དུས་ཙམ་པ་དེ་ད་ལྟ་དཀའ་ངལ་འཕྲད་བྱས་ཨི་ཊ་ལི་དེ་ནས་མར་ཐོན་གྱི་ཡིན་ཟེར་ཡ་ད་འཛམ་བུ་གླིང་གིས་དེ་ལ་ཡ་སྐྱོན་བརྗོད་བྱས་བསྡད་པའི་དུས་སྐབས་ཅིག་ལ་ཡ་རྒྱ་གར་གྱིས་དེ་ཡང་མཐུད་མཚམས་ཅིག་བརྒྱབ་བྱས་དོ་སྣང་བྱས་ཐུབ་ཡ་འཛམ་བུ་གླིང་སྒང་ལ་གང་འཚམ་མཐུད་ཁ་རྒྱབ་ཡ་ཅིག་དེ་འདྲས་ཀྱི་གནས་ཚུལ་བྱུང་དུས་དེ་ཡང་རྒྱ་ནག་ལ་ཡ་གྱོང་ཅིག་རེད་བྱས་བྱས་དེ་འདྲས་བཤད་བསྡད་ཀྱི་འདུག་ད་གང་ད། འཛམ་བུ་གླིང་ནང་ལོག་ལ་ད་ལྟ G20ཞུ་ཡ་གི་གནས་བབ་དེ་གི་གལ་གནད་རོབ་ཙམ་ཅིག་ཞུས་པ་ན་དེ་འདྲས་རེད་གསུངས་འདུག། ལགས་རེད་ད་གང་ལྟར G20གཙོས་པའི་གི་ད་འཛམ་བུ་གླིང་ནང་ལོག་གི་རྒྱལ་ཁབ་མང་པོ་ཅིག་དེ་འདྲས་མཐུད་འགྲོ་ཅིག་པ་རེད་འདུ་འཛོམས་བྱེད་ཡ་གི་ད་རྒྱལ་ཁབ།

ཨེ་གལ་ཆེན་པོ་གཅིག་ཙམ་ངོས་འཛིན་བྱས་བསྡད་ཡ་དང། ལྷག་པར་དུ་ད་ཚོགས་འདུ་འདི་ཡིན་ན། ཅིག་ལོ་རེའི་རེ་ཅིག་ས་གནས་ད་རྒྱལ་ཁབ་ཉི་ཤུ་འདིའི་ནང་ལོགས་ལ་སྐོར་སྐྱོད་བྱས་བྱས་ཚོགས་བསྡད་ཡ་ཆགས་ཀྱི་ཡོད་པ་དང་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་རེད་ད་རེས་ཀྱི་ཚོགས་འདུ་འདི་ད་རྒྱ་གར་གྱི་གཙོ་སྐྱོང་འོག་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཚོགས་པ་རེད། ཕྱོགས་གཅིག་ནས་ད་རེས་ཀྱི་ཚོགས་འདུ་འདི་ཚར་བའི་རྗེས་ལ་ད་ཐུན་མོང་གི་བསྒྲགས་གཏམ་ཅིག་ལམ་སེང་འདི་འདྲའི་སྟོན་ཐུབ་པ་འདི། འདི་རང་ཁོ་རང་ད་ཅིག་ད་རེས་ཚོགས་འདུ་འདི་གི་རྒྱལ་ཁ་ཅིག་ལ་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག། ཨ་ནི་ད་རེས་ཀྱི་ཕྱོགས་གཞན་གཅིག་ལ་ད་ཅིག་རྒྱ་གར་གྱི་ད་རེས་ཚོགས་འདུ་འདི་གི་འགོ་ཁྲིད་ཕེབས་མཁན་ཚོ་ལ་ཅིག་སྣེ་ལེན་བྱེད་ཕྱོགས་རེད། ཚོགས་འདུ་འདི་འཛིན་སྐྱོང་བྱེད་སྟངས་རེད་ད་ག་ནང་བཞིན་བསྒྲགས་གཏམ་འདི་ཅིག་ལམ་སེང་སྟོན་ཐུབ་པའི་ཀྱི་གནད་དོན་འདི་ཚང་མ་རྒྱལ་ཁ་ཅིག་ལ་ད། ངོས་འཛིན་བྱས་བསྡད་ཀོ་རེད་ཕྱོགས་གཞན་གཅིག་ནས་ད་ཡང། གཅིག་རྒྱ་གར་ནང་ལོགས་ཀྱི་ད་ཆབ་སྲིད་དང་འབྲེལ་བ་ཡོད་པའི་ཀྱི་ད་ཕྱོགས་ནས་གཟིགས་པ་ཡིན་ན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་རྒྱ་གར་ནང་ལོགས་ལ་རྒྱལ་ནང་གི་ད་འོས་བསྡུ་སླེབས་ལ་ཉེ་ཡོད་དུས་ད་ད་ལྟ་སྲིད་བློན་མོ་དི་དང་ཁོ་རང་གི་ད་འཛིན་སྐྱོང་ཆབ་སྲིད་ཚོགས་པ་དེའི་གཅིག་ད་དྲིལ་བསྒྲགས་བྱས་ཡག་གི་གོ་སྐབས་གཅིག་ཡིན་པ་གཅིག་ཡང་ད་རྒྱ་གར་ནང་ལོགས་ལ་ཡོད་པའི་རྒྱ་ནག་གི་ཆབ་སྲིད་རིག་པ་རེད་ད་དེ་ཚོའི་གི་གསུངས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་དྲི་བ་གཅིག་དེ G20ལ་ནི་ད་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་ལབ་ན་མ་འགྲིག་ཡས་མི་འདུག་རྒྱལ་ཁབ་ཉི་ཤུ་གི་ད་ལྷན་ཚོགས་ཅིག་ཆགས་བསྡད་གོ་རེད་ཚོགས་པ་ཅིག་ཆགས་བསྡད་གོ་རེད་ཚོགས་པ་དེ་ད་ག་རེ་བྱས་ནས་བཙུགས་པ་རེད་འདི་དྲི་བ་འདི་ཅིག་གནད་འགག་ཅིག་ཆགས་བསྡད་ཀྱི་འདུག G20གི་ད་ཚོགས་མི་རྒྱལ་ཁབ་ནང་ལོགས་ལ་ད EU ད European Union ད Europe གི་མཐུན་ཚོགས་རྒྱལ་ཁབ་མཐུན་ཚོགས་རྒྱལ་ཁབ་བཅུ་དགུ་ཡོད་པ་འདི་གཅིག་ཆགས་བསྡད་ཀོ་རེད་དེ་ནས Argentina Australia Brazil Canada རྒྱ་ནག་ཨ་ནི France ཇར་མ་ནི། རྒྱ་གར། ཨིན་ཏྲོ་ནེ་ཤི་ཡ། ཨི་ཏི་ལི། ཉི་ཧོང། མེག་སི་ཀོ། ར་ཤི་ཡ། སའུ་ཏི་ཨ་རེ་བྷི་ཡ། ལྷོ་ཨ་ཧྥི་རི་ཀ། ལྷོ་ཀོ་རི་ཡ། ཏུར་ཀི། དབྱིན་ཡུལ་དང་ད་ག་ནང་བཞིན། ཨ་མི་རི་ཀ། གཙོས་པའི་གི། ད་རྒྱལ་ཁབ་ཉི་ཤུ། ཚོགས་འདུ། ད་ལྷན་ཚོགས་འདི་གི་འཐུས་མི་ཆགས་བསྡད་གོ་རེད་ད་ད་ལྟ། བཀྲ་ཤིས་ལགས་ཀྱིས་གོང་དུ། ངོ་སྤྲོད་གནང་བ་ནང་བཞིན་རེད། ད་རེས་ཀྱི་ཚོགས་འདུ་འདི་གི་གྲུབ་འབྲས་ཆེ་ཤོས་གཅིག་དེ་ད་ཨ་ཧྥེ་རི་ཁའི་མཐུན་ཚོགས་འདིའི་ནང་ལོ་ལ་རྒྱལ་ཁབ་ལྔ་བཅུ་ང་ལྔ་ད་མཚོན་གྱི་ཡོད་དུས་རང་བཞིན་གྱི་རྒྱལ་ཁབ་དེ་ཆ་ཚང་ཅིག་ད་ད་རེས G20གི་མཐུན་ཚོགས་ཀྱི་གཏན་འཇགས་འཐུས་མི་ནང་ལོ་ལ་ཆགས་པ་འདིས་རང་བཞིན་གྱི་ད་རྒྱལ་ཁབ་དེ་ཚོའི་ནང་ལོ་ལ་དཔལ་འབྱོར། ཚོང་གི་འབྲེལ་བ་འདི་ཚོ་ཅིག་ཡར་རྒྱས་འགྲོ་ཡག་གི་གོ་སྐབས་ཅིག་ཡིན་པ་ཅིག་ངོས་འཛིན་བྱེད་བསྡད་ཀྱི་འདུག་ཚོགས་འདུ་ད G20ཞེས་པའི་ལྷན་ཚོགས་དེ་བཙུགས་པ་འདི་ཐོག་མ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ལ་བཙུགས་པ་རེད། འདི་བཙུགས་དགོས་ཡག་རྒྱུ་མཚན་དེ་ཡང་སྐབས་དེ་དུས་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་དཔལ་འབྱོར་གྱི་གནད་དོན་དང་འབྲེལ་བྱས་དཀའ་ངལ་དབྱིན་སྐད་ཐོག་ནས་ད Financial Crisis འདི་འདྲས་ཅིག་ཐེབས་པའི་གི་ལོ་ཅིག་ཆགས་བསྡད་ཡོད་དུས་སྐབས་དེ་དུས་ཨ་ནི་ད G20གི་འདི་འདྲས་གི་ལྷན་ཚོགས་ཅིག་ཚུགས་ཐུབ་པ་ཡིན་ན་ཡག་པོ་འདུག་ཞེས་ད་དགོངས་འཆར་སླེབས་པ་ནང་བཞིན་ཚོགས་འདུ་འདི་ཨ་ནི་ད་སྐབས་དེ་དུས་གི་ད་རྒྱལ་ཁབ་མང་པོ་ཅིག་ནང་ལོགས་གི་དཔལ་འབྱོར་བློན་ཆེན་རེད་དེ་ག་ནང་བཞིན་གི་ད་རྒྱལ་ཁབ་གི་ཚོང་འབྲེལ་དང་འབྲེལ་བ་ཡོད་པའི་གི་གནད་ཡོད་མི་སྣ་ཚོ་ཅིག་གྲོས་བསྡུར་བྱེད་ཡ་དཀའ་ངལ་འདི་ལས་ད་དཔལ་འབྱོར་དང། གི་དཀའ་ངལ་ལས་ཐར་ཡས་ཆེད་དུ། གྲོས་བསྡུར་བྱེད་སའི་གི་ད་སྡིངས་ཆ་གཅིག་ཆེད་དུ་སྐབས་དེ་དུས G Twenty གྱི་ཚོགས་འདུ་དེ། ལྷན་ཚོགས་དེ་ཐོག་མ་གསར་འཛུགས་བྱས་པ་རེད་དེ་ནས་ཁོ་ཚོའི་གྱི་ད་ཚོགས་འདུ་དང་པོ་དེ་ཕྱི་ལོ་ཉིས་སྟོང་བརྒྱད་ལོར་ལ་ཚོགས་པ་རེད་ད་ཕྱི་ལོ་ཉིས་སྟོང་བརྒྱད་ལོར་ལ་ཚོགས་དགོས་ཡག་རྒྱུ་མཚན་དེ་ཡང་ད་རྣམ་པ་ཚོས་མཁྱེན་གྱི་རེད་ཉིས་སྟོང་བརྒྱད་དེ་ཆ་མཚོན་པ་ཡིན་ན་ཨ་མི་རི་ཀ་གཙོས་པའི་གྱི་ད། རང་བཞིན་གྱི་འཛམ་བུ་གླིང་གི་རྒྱལ་ཁབ་ཧ་ལམ་ཚང་མའི་ནང་ལོགས་ལ་དཔལ་འབྱོར་གྱི་དཀའ་རྙོག་ཆེན་པོ་ཅིག་ཐེབས་ཡོང་དུས་ཚོགས་འདུ་ད་གལ་ཆེན་པོ་དེ་ཐོག་མ་དེ་སྐབས་དེ་དུས་ཚོགས་འདུག་ད། G20 གི་ཚོགས་འདུ་དེ་བཙུགས་སྟངས་རེད་ལྷན་ཚོགས་དེ་ཚོགས་སྟངས་རེད་དེ་འདྲའི་ལ་ད་ཉམས་ཞིབ་བྱེད་པའི་སྐབས་སུ་རང་བཞིན་གྱི་རྣམ་པ་ཚོས་མཁྱེན་གྱི་རེད། ཚོགས་འདུ་དེའི་ལྷན་ཚོགས་དེ་གི་དམིགས་ཡུལ་དེ་ད་རྒྱལ་ཁབ་དེ་དག་ནང་ལོགས་ལ་ཅིག་དཔལ་འབྱོར་དང་ཚོང་འབྲེལ་གྱི་འབྲེལ་བ་དེ།

གནམ་གཤིས་འགྱུར་ལྡོག་རེད་དེ་ག་ནང་བཞིན་ད Sustainable Energy ཞུ་གི་རེད་པ་ད་དེ་རྒྱུན་འཛིན་ཐུབ་པའི་གི་ནུས་ཤུགས་དང་འབྲེལ་བ་ཡོད་པའི་གི་གནད་དོན་དེ་ཚོ་ཡང་ད་དེང་སང་ཚོགས་འདུ་འཚོགས་པའི་སྐབས་སུ་ཅིག་གྲོས་བསྡུར་བྱས་བསྡད་ཡག་གི་གནས་སྟངས་ཅིག་ཆགས་འདུག། ལགས་རེད་ད་འདི་ནང་ལ་ད་འདི་ད་རེས་དཔྱད་པ་བྱེད་མཁན་མང་པོ་ཅིག་གིས་གསུངས་བསྡད་དུས་ཙམ་པ། ད G20སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུ་འདི་ཡག་པོ་བྱུང་པ་ཡིན་ན་འཛམ་བུ་གླིང་གི་ཚོང་དོན་བརྒྱ་ཆ་བདུན་ཅུ་དོན་ལྔ་ཨ་ནི་ཡག་པོ་ཡོང་ཡག་ད་འཛམ་བུ་གླིང་གི་མིའི་རིགས་སུ་གྱུར་པ་ཚོ་ལ་ཕན་ཐོགས་ཡག་གི་ཡོང་གི་རེད་ཟེར་ཡག་འདི་འདྲ་ཅིག་གསུང་གི་ཡོད་རེད། ད་དེ་ནས་འཛམ་བུ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་འདི་གི་འདི་གི་དཔལ་འབྱོར་གྱི་ཐོན་སྐྱེད་དང་ད་བཟོ་སྐྲུན་ག་རེ་བྱས་པ་འདི་གི་འདི་ཆུ་ཚུལ་ཅིག

ཆེ་ཤོས་གཅིག་ག་རེ་རེད་ཟེར་དུས་ཙམ་པ། ར་ཤི་ཡས་ཡུག་རེན་ལ་དམག་འཁྲུག་བྱས་པའི་གནས་ཚུལ་འདི་སྒང་ལ་རང་བཞིན་གྱིས་ད་བཀའ་མོལ་ག་རེ་གནང་མིན་ལ་མ་ལྟོས་པའི་དོ་སྣང་བྱེད་དགོས་ཡ་འཛམ་བུ་གླིང་ཚང་མས་དོ་སྣང་བྱེད་ཡ་ར་ཤི་ཡས་དེ་ལ་དོ་སྣང་བྱེད་ཀྱི་ཡོད་རེད་ཡུག་རེན་གྱིས་དོ་སྣང་བྱེད་ཀྱི་ཡོད་རེད་དེ་དེ་བཞིན་གྱི་ཕྱོགས་གཉིས་ཀྱི་མཐུན་ཕྱོགས་རྒྱལ་ཁབ་ཚོས་ཀྱི་དེ་ག་ནང་བཞིན་དོ་སྣང་བྱེད་ཀྱི་ཡོད་རེད་ཡིན་ནའི་རྒྱ་གར་གྱིས་ད་རེས་འགོ་ཁྲིད་པའི། ཚོགས་འདུ་འདི་མཇུག་བསྡོམས་པའི་སྐབས་ལ་ཡ་ད་བསྒྲགས་གཏམ་གཅིག་སྤེལ་གནང་ཡོད། བསྒྲགས་གཏམ་འདི་ནང་ལོགས་ལ་ཡང་དོ་སྣང་བྱས་ཡོང་དུས་ཙམ་པ་མང་པོ་ཞིག་གིས་རྒྱ་གར་གཞུང་གིས་སྤྱང་པོ་ཞེ་དྲག་གནང་བཞག་གཟབ་པོ་ཞེ་པོ་ཅིག་གནང་བཞག་ད་ཅིག་ག་ཟེར་དགོས་རེད་འཛམ་བུ་གླིང་གི་ད་འདི་ནང་ལ་ཡང་ཡུ་ཀེ་རེན་དང་ར་ཤི་ཡ་ཟེར་ཅིག་མིང་བཏོན་ཡོད་མ་རེད་ཡིན་ནས་ས་ཆ་མངའ་དབང་ཅིག་བདག་བཟུང་བྱེད་ཡག་གི་ཆེད་དུ་གོ་མཚོན་བེད་སྤྱོད་བྱས་ནས་དམག་རྒྱག་པ་ལ་སོགས་པ་བྱས་པ་ཡིན་ན་ནོར་བ་རེད་ཟེར་ཡ་ཅིག་གང་ལྟར་སྐྱོན་བརྗོད་ཅིག་གནང་ཡོད་རེད་ད་འདི་ཐུན་མོང་གི་སྐྱོན་བརྗོད་གནང་བ་ཞིག་ཡིན་དུས་ཙམ་པ་དེ་ལ་ཡ་ར་ཤི་ཡས་ཀྱིས་དགའ་པོ་ཞེ་པོ་ཅིག་བྱས་ད་ར་ཤི་ཡ་དང་རྒྱ་གར་གཉིས་དམིགས་བསལ་གི་ཡང་འབྲེལ་བ་ཅིག་ཡོད་བསྡད་པའི་ཆ་ནས་དེ་རྒྱ་གར་འགོ་ཁྲིད་ཀྱི་ནང་ལོགས་ནས་ཕྲན་བུ་ཅིག་གང་ལྟར་དཀྱིལ་ལ་ཡ་བཞུགས་པའི་བཟོ་འདྲ་ཅིག་ཕྱོགས་གཉིས་ཆ་ལོགས་ལ་ཡ་མིང་མ་བཏོན་པ་ཡིན་ནས་འདི་འདྲའི་ཞིག་གནས་ཚུལ་གླེང་བ་རེད་ཟེར་ཡ་གཅིག་འདི་དོ་སྣང་གཅིག་བྱུང་བ་རེད། ད་དེ་ནས་ཡིན་ནས་ད་ལྟ་དེ་ལ་ཡང་ར་ཤི་ཡས་ཀྱིས་དགའ་པོ་བྱེད་ཡ་གཅིག་དང་ཡང་ཡུཀ་རེན་གྱིས་མ་འདོད་པའི་རྣམ་འགྱུར་འདི་འདྲ་བྱུང་ཡོད་རེད་ད་ཡིན་ནས། འཛམ་བུ་གླིང་གི་དཀའ་ངལ་ཆེ་ཤོས་དེ་དེང་སང་གནམ་གཤིས་འགྱུར་ལྡོག་དེ་བརྩི་གི་ཡོད་དུས་ཙམ་པ་གནམ་གཤིས་འགྱུར་ལྡོག་སྒང་ལ་ཡ་ལམ་ལྷོང་ཕྱིན་པ་ཅིག་ཞེ་པོ་ཅིག་བྱུང་མ་སོང་ཟེར་ལ་གནད་དོན་དབྱེ་ཞིབ་པ་ཚོས་གསུང་གི་འདུག་དངོས་གནས་བྱས་ན་འདི་ལས་ལྷག་ཙམ་ཅིག་ད་དུང་ཤུགས་རྒྱབ་ཡ་ད་དཔེར་ན་ད་གིན་གོང་དུ་དེ་ཟིག་ལ་གསུངས་སོང་སྟེ་ནུས་ཤུགས། གློག་འདོན་གློག་དང་འབྲེལ་བའི་ནུས་ཤུགས་སྤེལ་ཡག་དང་དེ་ནང་བཞིན་ད་འཛམ་བུ་གླིང་ནང་ལོགས་ལ་ཡ་ད་བཟོ་གྲྭ་ཆེ་ཁག་དེ་གའི་དེ་ནང་ནུས་ཤུགས་སྟོབས་ན་འདི་བེད་སྤྱོད་བྱེད་ཀྱི་ཡོད་དེ་གའི་ཆ་ཚང་གློག་གང་ལྟར་ཁོར་ཡུག་དང་མཐུན་པ། འདི་འདྲ་ཅིག་ལ་ཡ་ད་སྟོབས་ཆེན་རྒྱལ་ཁབ་ཚོས་ཤུགས་རྒྱག་དགོས་རེད་ཟེར་ཡ་འདི་ད་ལྟ་འདང་མ་སོང་ཤུགས་འདི་རྒྱབ་ཐུབ་ཀྱི་མི་འདུག་ཉིས་སྟོང་སུམ་ཅུའི་གོང་ལ་ད་ལྟ་འཛམ་བུ་གླིང་གི་ཚ་དྲོད་སེལ་ཤེས་ཌིག་རི་གཅིག་ཚེག་ལྔ་ལ་ཡ་བཀག་ཐུབ་པ་བྱེད་དགོས་རེད་ཟེར་ཡ་འདི་ཨ་ནི་དམིགས་ཚད་འདི་ཟིན་ཐུབ་ས་མ་རེད་ཟེར་གཅིག་དང་དེ་གི་རེ་བ་དེ་ལ་ཡ་དཀའ་ངལ་ཅིག་འཕྲད་ཡ་གི་ཉེན་ཁ་འདུག་ཟེར་ཡ་འདི་རྒྱུ་མཚན་གཅིག་རེད་ད་དེ་ནས་ད་རེ་ཡང་བསམ་ཚུལ་ཕྲན་བུ་ཅིག་དམངས་གཙོའི་ཐོག་ནས་ལྟ་གྲུབ་ཡ་ད་གུ་ཡངས་པོ་བྱེད་མཁན་ཚོས་ཡང་རྒྱ་གར་ད་ལྟ་མོ་དཱི་གཞུང་གིས་ཡང་དམིགས་བསལ་ཡང་དྲིལ་བསྒྲགས་འདྲ་བྱེད་ཀྱི་འདུག་ཟེར་ཡ་གཅིག་བཀའ་མོལ་གཅིག་བྱུང་བ་རེད་ད་འདི་གས་འདི་གང་ལྟར་ཕྲན་བུ་ཡང་དོ་སྣང་བྱེད་དགོས་ཡ་འདྲ་པོ་གཅིག་རེད། ད་ལྟ་ད་རེས་ཡ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཕ་གའི་འབྱོར་བ་མེད་པ་དེའི་ཐོག་ལ་ཡ་ད་བསམ་ཚུལ་སྣ་ཚོགས་སླེབས་ཡོང་གི་འདུག་འདི་ནང་ནས་ཕྱིའི་སྣང་ཚུལ་ལ་ཡང་ག་དུས་ཡིན་ན་འདི་བྱེད་ཀྱི་འདུག་འཛམ་བུ་གླིང་ལ་ཡ་ད་ཅིག་འདུག་པ་ཚོགས་འདུ་གལ་ཆེན་འདི་འདྲ་ལ་ཡང་དཔོན་རིགས་འདི་འདྲ་མ་ཕེབས་པའི་སྒང་ལ་ཁོ་རང་ཕ་གའི་གལ་ཆེན་པོ་ཞེ་པོ་ཅིག་ཡོད་པའི་གི་ཕྱག་ལས་རྣམ་འགྱུར་ཞིག་བསྟན་དགོས་རེད་པ་འདི་སྐབས་དེར་ཁོ་རང་ཕ་གའི་ཡ་ད་ཧེ་ལུང་ཅང་ཟེར་སའི་གི་རྒྱ་ནག་གི་ས་ཁུལ་བྱང་ཤར་གྱི་ས་ཁུལ་ཁག་ནང་ལ་ཡང་ཕྱིན་བྱས་ཕ་གའི

གཞོན་སྐྱེས་ཀྱི་ལས་ཤོར་གྱི་ལས་ཀ་མེད་པར་ཆད་པའི་གྲངས་ཀ་དེ་ཞེ་པོ་ཅིག་འཕར་བྱས་བརྒྱ་ཆ་ཉི་ཤུ་རྩ་གཅིག་ཙམ་ཞིག་བྱུང་བའི་གནས་ཚུལ་ཞིག་བྱུང་བ་ལྟར་འདི་ཡང་ལ་རྒྱ་ནག་གཞུང་གི་གྲངས་ཀ་དེ་དང་ལྟ་ན་དེ་ལས་ཆེ་བ་བརྒྱ་ཆ་བཞི་བཅུ་ལྔ་བཅུ་འདི་འདྲའི་ལས་ཤོར་གྱི་དཀའ་ངལ་ཡོད་པའི་སྐོར་ལ་ཡང་དེ་འདྲ་ཞིག་གསུང་གི་འདུག་ད་གཅིག་དེ་རེད། ཨ་ནི་དེ་ནས་རྒྱ་ནག་ནང་ལོགས་ལ་ཡང་ཁང་ཚོང་གི།

ད་ལོ་གཅིག་གཉིས་གོང་ལ་ཡང་བརྒྱ་ཆ་ཉི་བརྒྱ་ཆ་སུམ་ཅུ་བཞི་བཅུ་ཙམ་སྤར་བའི་སྐད་ཆ་རེད་ད་ད་ལོ་ཧ་ལམ་ད་དངུལ་ཞེ་དྲག་མི་འདུག་ཟེར་བ་གིས་མ་རྩ་ཧ་ལམ་བཙུགས་ཀྱི་མི་འདུག་ཟེར་ཡག་གི་གནས་ཚུལ་ཞིག་བྱུང་གི་ཡོད་དུས་ཙམ་པ་ད་མ་རྩ་བཙུགས་ཀྱི་མེད་པ་ཡིན་ན་བཟོ་གྲྭ་དེ་གའི་དེ་ལ་ཡང་ཚོང་རྒྱག་མཁན་མེད་པ་ཡིན་ན་མ་རྩ་བཙུགས་ཀྱི་མ་རེད་བ་བྱེད་དུས་ཙམ་པ་རྒྱ་ནག་ནང་ལོགས་ལ་ཡང་དངུལ་ཁང་དེ་གའི་དེ་མར་རྡིབ་འགྲོ་གི་འདུག་འཛམ་བུ་གླིང་ཚང་མར་རིན་གོང་འཕར་བསྡད་པའི་སྐབས་ལ་རྒྱ་ནག་ལ་ཡང་རིན་གོང་ཆག་ཡག་གི་གནས་ཚུལ་དེ་བྱུང་བ་རེད། ད་དེ་ནས་ག་རེ་བསྟན་གྱི་ཡོད་རེད་ཟེར་དུས་ཙམ་པ། ཞི་ཅིན་ཕིང་ད་རེས་འདིར་ཡོང་བྱས་རྫིག་པོ་བྱེད་ཡ་ཚབ་ལ་ཕ་གའི་དཀའ་ངལ་སེལ་གར་འགྲོ་དགོས་ཡག་འཁེལ་བ་རེད་བྱས་བྱས། འདི་འདྲས་ཀྱི་གསུང་སྲོལ་ཅིག་ཡོད་རེད་གང་ལྟར། འདི་གས་ཚང་མ་ལ་ང་ཚོས་དོ་སྣང་བྱེད་དགོས་ཡག་ཅིག་རེད་ལ་ཨ་ནི་དེ་ནས། ད་ལྟ་རྒྱ་ནག་གཞུང་གི། ཆབ་སྲིད་ཀྱི་ཐོག་ནས་ད་རྒྱ་གར་ལ་ཡག་གདོང་ལེན་བྱེད་དགོས་ཡག་གི་ད་ས་མཚམས་ཀྱི་དཀའ་རྙོག་ཅིག་ཁ་སང་ཉེ་ཆར་རང་གནས་ཚུལ་ཅིག་བྱུང་བ་རེད་བ་འདི་གས་ཚང་མ་ལ་ད་དོ་སྣང་བྱེད་དགོས་ཡག་ཅིག་རེད་བསམ་གི་འདུག།

རྒྱ་ནག་ད་རེས་ཚོགས་འདུ་འདིའི་ནང་ལོར་རྒྱ་ནག་གི་སྐུ་ཚབ་དང་རྒྱ་ནག་གི་སྲིད་འཛིན། ཚོགས་འདུ་འདི་ནང་ལོགས་ལ་སླེབས་ཡ་འདི་རྒྱ་ནག་ལ་ཆ་མཚོན་པ་ཡིན་ན་གོ་སྐབས་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ལྷག་པར་དུ་ཨ་མི་རི་ཀ་དང་རྒྱ་ནག་བར་གྱི་འབྲེལ་བ་འདི་ཅིག་ད་ཡག་པོ་ཞེ་པོ་ཅིག་མེད་པའི་དུས་འདི་ལ་ད་རེས་ཀྱི་ཚོགས་འདུ་འདིའི་ནང་ལོགས་ལ་སྲིད་འཛིན་ད president ང་ཚོ་ཨ་རིའི་གི་སྲིད་འཛིན་ཇོ་བྷའི་ཏིན་མ་གིར་ཕེབས་ཡ་གཏན་འབེབས་གཏན་འཁེལ་བྱུང་བའི་རྗེས་ལ་ཞི་ཅིན་ཕིང་མ་གིར་སླེབས་པ་ཡིན་ན། ད་སྲིད་འཛིན་གཉིས་བར་ལ་ཅིག་བཀའ་མོལ་ཞུ་ཡས་ཀྱི་གོ་སྐབས་གདེང་ཆ་ཆེན་པོ་ཅིག་བསྐྲུན་གྱི་རེད་ཞེས་མང་པོས་ཀྱིས་ཚོད་དཔག་བྱས་བསྡད་ཡོད་རེད་དེ་ཡིན་ནའི་ཞི་ཅིན་ཕིང་མ་གིར་སླེབས་མ་ཐུབ་ཡས་ཀྱི་གནས་སྟངས་ཆགས་རེད་ད་མ་སླེབས་ཡས་ཀྱི་རྒྱུ་མཚན་ག་རེ་རེད་དེའི་ལན་དེ་ད་རྒྱ་ནག་གཞུང་དང་ཞི་ཅིན་ཕིང་མ་གཏོགས་ད་སུ་གཅིག་གིས་རྒྱབ་མ་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་ཡོད་རེད་ཁག་ཅིག་གིས་ད་ཚོད་དཔག་བྱས་ཡས་ལ་རྒྱ་ནག་ནང་ལོགས་ལ་ད་ཅིག་དཔལ་འབྱོར་ཉམས་རྒུད་དང་འབྲེལ་བའི་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཡོད་པའི་གི། གནས་ཚུལ་འདི་ད་ཤེས་ཀྱི་ཡོད་རེད། ཕྱོགས་ཁག་ཅིག་ནས་ད་ཞི་ཅིན་ཕིང་གི་ད་ཤུགས་རྒྱབ་ཡས་འདི་ད་ལྟ་ཉེ་ཆར་སྐོང་ཚོགས་བྱས་པའི Brics གི་ཚོགས་འདུ་དང Brics གི་ལྷན་ཚོགས་འདི་ཅིག་ཤུགས་ཆེ་རུ་བཏང་ཡས་ད G-20གི་ད་ལྷན་ཚོགས་འདིའི་ནང་ལོགས་ལ་རྒྱ་ནག་ལ་ཁ་གཏད་བཅག་མཁན་དང་རྒྱ་ནག་ལ་མི་དགའ་མཁན་གྱི་ལྟ་སྤྱོད་མི་མཐུན་པའི་རྒྱལ་ཁབ་མང་པོ་ཅིག་ཡོད་དུས་རང་བཞིན་གྱི་ད G20གྱི་ལྷན་ཚོགས་དེ་ནས་ཐག་རིང་དུ་འགྲོ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡོད་རེད་བྱས་དེ་འདྲའི་གི་ད་བསམ་ཚུལ་མང་པོ་ཅིག་སླེབས་བསྡད་ཀྱི་ཡོད་རེད་དེ་གང་ལྟར་དངོས་ཡོད་ཀྱི་རྒྱུ་མཚན་དེ་ག་རེ་ཡིན་མིན་དེ་ད་ནམ་རྒྱུན་ནས་རྒྱ་ནག་གིས་བཤད་ཀྱི་མེད་པ་ནང་བཞིན་རྒྱ་ནག་མ་གཏོགས་རྒྱ་ནག་གི་སྲིད་འཛིན་ཤི་ཅིན་པིང་དང་གཞུང་མ་གཏོགས་སུ་གཅིག་གིས་ལབ་མ་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་ན་ཕྱོགས་གཞན་ཅིག་ལ་གནས་ཚུལ་ད་གལ་ཆེན་པོ་གཅིག་དེ་ད་ལྟ་ད་རེས་རྒྱ་ནག་རྒྱ་གར་ལ་འཚོགས་པའི་གི G20ཚོགས་འདུ་འདིའི་ནང་ལོགས་ལ། གནད་འགག་ཆེན་པོ་གཅིག་ཚིག་ཡིན་པ་དེ་ཨ་མི་རི་ཀའི་གི་སྲིད་འཛིན Joe Biden གིས་ད་རེས་ཁ་གསལ་བཏོན་པ་གཅིག་ངོས་འཛིན་བྱས་བསྡད་ཀྱི་འདུག་གང་ཡིན་ཞུས་པ་ཡིན་ན་ཕྱི་ཟླ་དགུ་པའི་གི་ཚེས་བཅུ་གཅིག་འདི་ཆ་མཚོན་པ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ད་དགུ། གཅིག་གཅིག་གི་དྲན་རྟེན་གྱི་ཉིན་མོ་དེ་ཆགས་བསྡད་ཀྱི་ཡོད་རེད་ཨ་མི་རི་ཀའི་ནང་ལོགས་ཀྱི་ད་ནང་ལོགས་ལ་གོད་ཆག་འདི་འདྲའི་རིགས་ད་ད་ད་ད་བར་དུ་ལོ་རྒྱུས་ནང་ལོགས་ལ་བྱུང་མེད་དུས། ད་ད་བར་དུ་འདས་པའི་ལོ་ཉི་ཤུ་རྩ་གཉིས་ནང་ལོགས་ལ་ཨ་མི་རི་ཀའི་གི་སྲིད་འཛིན་གཅིག། དགུ་པའི་བཅུ་གཅིག་གི་དྲན་རྟེན་ལ་དངོས་སུ་མ་སླེབས་པ་བྱུང་མྱོང་མེད་པ་འདི། ད་རྒྱུ་མཚན་དེ་ད་རེས་སྲིད་འཛིན། ཇོ་བའི་ཏན་གྱིས་རྒྱ་གར་ནང་ལོགས་ལ་ད་ཚོགས་པའི་གི G20 གི་ཚོགས་འདུ་འདི་ཧ་ལས་པའི་གལ་ཆེན་པོ་ཅིག་བརྩིས་བྱས་རྒྱ་གར་ལ་མར་ཕྱིན་པ་མ་ཟད་ཉི་མ་གཉིས་རྗེས་ལ་ཝེད་ནམ་ནང་ལོགས་ལ་ཕྱིན་བྱས་ད་རྒྱལ་ཁབ་གཉིས་བར་གི་འབྲེལ་བ་འདི་ཡར་རྒྱས་གཏང་ཡ་འདི་གནད་འགག་ཆེ་རྩི་ཡ་འདི་ཁོ་རང་གིས་ད་ད་རེས G20 ཚོགས་འདུ་དང་ཅིག་རྒྱ་ནག་ལ་ཁ་གཏད་བཅག་ཡ་འདི་གལ་ཆེར་བརྩིས་པ་ཅིག་ངོས་འཛིན་བྱས་བསྡད་གི་འདུག་ད་ལྟ་དགུ་པའི་བཅུ་གཅིག་གི་དྲན་རྟེན་འདི་ཆ་མཚོན་པ་ཡིན་ན་སྤྱི་ལོ་ཉིས་སྟོང་གཅིག་ལོ་ལ་བྱུང་ཡོད་དུས། ལོ་ཉི་ཤུ་རྩ་གཉིས་འཁོར་བ་རེད། ལོ་ཉི་ཤུ་རྩ་གཉིས་ནང་ལོགས་ལ་ད་ལྟ་བར་དུ་ཨ་མི་རི་ཀའི་སྲིད་འཛིན་ཅིག་ད་དྲན་རྟེན་གྱི་ཉིན་མོ་དེ་མ་སླེབས་ཡ་བྱུང་མེད་དུས། ད་གནད་དོན་འདི། ད་གནད་དོན་ཡེ་ཤེས་པ་རེད་ཉམས་ཞིབ་པ་ཚོས་ཀྱི་གནད་འགག་ཅིག་དང། ད་རྒྱ་ནག་ལ། ཝེད་ནམ་དང་རྒྱ་ནག་བར་གྱི་ཡང་འབྲེལ་བ་འདི་ཡ་རྣམ་པ་ཚོས་མཁྱེན་གྱི་ཡོད་རེད། རྒྱ་ནག་ལ་ཁ་གཏད་བཅག་ཡག་གི། ད། གནས་ཚུལ་འདི་གལ་ཆེ་ཅིག་ལ་ངོས་འཛིན་ཡིན་པ་ཅིག་ཚང་མས་གསུངས་བསྡད་ཀྱི་འདུག་ག། ལགས་རེད་ད་ད་ད་དེ་ལ་ཨ་མི་རི་ཀའི་གི་རྒྱ་གར་མཉམ་དུ་འབྲེལ་བ་དེ་གལ་ཆེ་ཆུང་སྐོར་དེ་བྱས་ད་རྒྱ་ནག་ལ་ཡ་རྒྱ་ནག་གིས་དེ་ལ་ཡ་སྣང་ཆུང་བཏང་པའི་སྐོར་དེ་རིང་གཟིགས་ལགས་ཀྱིས་བཀའ་གནང་སོང་ད་ད་རྒྱ་ནག་ནང་ལོགས་ལ་ཡ་ཆབ་སྲིད་ཀྱི་ཐོག་ནས་ཡང་དོ་སྣང་བྱེད་དགོས་ཡ་གནད་དོན་ཅིག་ཡ་འདུག་དཔེར་ན་ད་ད་ཉེ་ལམ་ཕྱི་སྲིད། བློན་ཆེན་ལ་ཡང་བསྐོས་པ། ཆིན་ཀང་གི་གནས་ཚུལ་དེ་ཁོ་རང་གོ་གནས་ནས་མར་ཕབ་པའི་གནས་ཚུལ་ཞིག་བྱུང་ཡོད་རེད། ད་ད་ག་ནང་བཞིན་རེས་གཟའ་པ་སངས་ཉིན་མོ་དེ་ལ་ཡང་ད་ལྟ་རྒྱ་ནག་ཕྱི་སྲིད་ལས་ཁུངས་ནས་གསལ་བསྒྲགས་བྱས་གསལ་བསྒྲགས་སོགས་ལན་འདེབས་འདྲ་བྱས་ཤག་ད་ཕྱི་ད་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་ཁོ་རང་གར་སོང་མེད་པ་ཕྱིན་བྱས་བདུན་ཕྲག་གཉིས་གསུམ་འགྲོ་གི་འདུག་བྱེད་དུས་ཙམ་པ་དེ་གནས་ཚུལ་འདི་སྒང་ལ་ཡང་བཀའ་འདྲི་འདྲི་ཞུས་འདུག་གསར་འགོད་པ་ཚོས་བཀའ་འདྲི་ཞུས་དུས་ཙམ་པ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་འདིའི་སྐོར་ལ་ཡང་ངས་ཤེས་ཀྱི་མེད་ཤེས་མེད་ཟེར་བ་ཞིག་གསུངས་འདུག་ག་བྱེད་དུས་ཙམ་པ་འདི་ག་རེ་སྟོན་གྱི་ཡོད་རེད་ཟེར་དུས་ཙམ་པ་རྒྱ་ནག་ནང་ལོགས་ལ་དཔལ་འབྱོར་དང་ཨ་ནི་ཅིག་གོ་ལའི་གོད་ཆག་འབྱུང་བའི་གོད་ཆག་གི་དཀའ་ངལ་དེ་འདྲ་གཅིག་པུ་མ་ཡིན་པ། ནི། ཆབ་སྲིད་ཀྱི་ཐོག་ནས་བརྟན་ལྷིང་ག་འདྲ་ཅིག་ཡོད་རེད་ཟེར་དེ་དྲི་བ་ཞེ་པོ་ཅིག་གླེང་སློང་བྱས་བསྡད་ཀྱི་འདུག་ད་ད་ལྟ་དཔེར་ན་ལི་ཁྲང་ལི་ཧྲང་ཧྥུ་ཟེར་ཁོ་རང་ལ་ཡང་ཅིག་ཞིབ་འཇུག་བྱེད་ཀྱི་ཡོད་རེད་ད། ཨ་རི་གཞུང་གི་དཔོན་རིགས་དེ་འདྲས་ཀྱིས་གནས་ཚུལ་དེ་གསར་འགོད་པ་ཚོ་ལ་གསུངས་འདུག་ག་དེ་རྒྱ་ནག་གཞུང་གིས་ཁོ་རང་ལ་ཡང་དྲི་རྩད་ཞིབ་ཕྲ་ཅིག་བྱེད་ཀྱི་ཡོད་རེད་ད་ཁོ་རང་གི་ལས་དོན་འདི་འདྲའི་ཐོག་ལ་ཡང་ཞིབ་འཇུག་བྱེད་དགོས་པར་ཟེར་ཅེས་བཤད་ཀྱི་འདུག་ཨང་ད་འདིས་བརྟན་ལྷིང་ག་འདྲ་ཅིག་ཡོད་མེད་འདི་ང་ཚོས་དོ་སྣང་བྱེད་དགོས་ཡག་གི་གནས་ཚུལ་ཅིག་ཆགས་ཤག་བསམ་གྱི་འདུག་ད་གང་ལྟར་རྒྱ་ནག་ལ་ཡང་དཀའ་ངལ་རྫོགས་རྒྱུ་མེད་པ་ཅིག་ཡོང་སྡོད་ཀྱི་ཡོད་པ་ཅིག་གང་ལྟར་གནས་ཚུལ་འཕེལ་རིམ་ནས་ཤེས་རྟོགས་ཡོང་ཡག་ཅིག་རེད་ཤག་དེ་རིང་ང་ཚོའི་ལས་རིམ་འདི་དུས་ཚོད་ཀྱི་ཆ་ནས་མཚམས་འཇོག་ཞུ་གི་ཡིན་ཨ་ནི་ལས་རིམ་འདི་ནང་མཉམ་ཞུགས་ཞུ་མཁན་གཅིག་ང་བཀྲ་ཤིས་དབང་ཕྱུག་ཡིན།